ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་བཅོ་ལྔ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་དྲུག། རེས་གཟའ་མིག་དམར་གྱི་དགོང་དྲོའི་ལས་རིམ་དེ་མགོ་འཛུགས་ཞུ་གི་ཡིན། དེ་རིང་གི་ལས་རིམ་འདི་བཞིན་ལྷུན་གྲུབ་ཚེ་རིང་ལགས་ཀྱིས་བཀོད་སྒྲིག་གནང་བ་དང། ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན། གུས་པ་ཚེ་དབང་དངོས་གྲུབ་བཅས་ང་ཚོ་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་སྦྲགས་དེ་རིང་གི་ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། བལ་ཡུལ་གྱི་གནམ་གྲུ་བོད་ཀྱི་རྒྱལ་ས་ལྷ་སར་ཤར་གཏོང་བྱ་རྒྱུ་དེ་ཕྱིའི་རྒྱལ་ཁབ་ཀྱི་གནམ་གྲུ་ལྷ་སར་ཤར་གཏོང་བྱས་པ་ད་རེས་ཐེངས་དང་པོ་དེ་ཆགས་རྒྱུ་ཡིན་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་གནས་མཆོག་རྡོ་རྗེ་གདན་དུ་དད་ལྡན་ཆོས་ཞུ་བ་རྣམས་ཀྱི་འཕྲོད་བསྟེན་གྱི་ཆེད་བོད་མིའི་སྒྲིག་འཛུགས་དང་སེར་བྱེས་གྲྭ་ཚང། དེ་བཞིན་འབྲས་སྤུངས་བློ་གསལ་གླིང་བཅས་ནས་རིན་པ་མེད་པའི་ཐོག་ནས་སྨན་སྒར་བཙུགས་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་དགེ་ལས་དང་སློབ་ཕྲུག་མང་པོས་བརྩི་བཀུར་ཞུ་ཡུལ་སྨན་པ་བསྟན་པ་ཆོས་འཕེལ་ལགས་འདས་གྲོངས་སུ་ཕྱིན་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། མཇུག་ཏུ་གནད་དོན་གླེང་མོལ་གྱི་ལས་རིམ་ནང་ཨི་ཊ་ལིའི་ནང་ལ་གནས་བཞུགས་གནང་མཁན། ཆོས་གྲུབ་ཚེ་རིང་ལགས་ཀྱིས་གསར་འཛུགས་གནང་བའི་བོད་པས་བོད་པར་རོགས་སྐྱོར་གྱི་ལས་གཞི་ཞེས་པའི་སྐོར་ཁོང་དང་ལྷན་དུ་གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང་ཐོག་མར། བལ་ཡུལ་གྱི་གནམ་གྲུ་བོད་ཀྱི་རྒྱལ་ས་ལྷ་སར་ཤར་གཏོང་བྱ་རྒྱུ་དེ་ནི་ཕྱིའི་རྒྱལ་ཁབ་ཀྱི་གནམ་གྲུ་ལྷ་སར་ཤར་གཏོང་བྱས་པ་ད་ལན་ཐེངས་དང་པོ་དེ་ཆགས་རྒྱུ་ཡིན་པའི་སྐོར་ལ་བཞུགས་སྒར་རྡ་རམ་ས་ལ་ནས་འདི་གའི་གསར་འགོད་པ་ཡེ་ཤེས་ཟླ་བ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཉིས་ཚེས་ཉི་ཤུ་རྩ་བརྒྱད་ཉིན་ནས་བཟུང་བལ་ཡུལ་ཧི་མ་ལ་ཡ་མཁའ་འགྲུལ་ཚོང་གཉེར་ཁང་གིས་བལ་ཡུལ་གྱི་རྒྱལ་ས་ཀ་ཐ་མན་གྲུ་ནས་བོད་ཀྱི་རྒྱལ་ས་ལྷ་སའི་གོང་དཀར་གནམ་ཐང་བརྒྱུད་གནམ་གྲུ་ཤར་གཏོང་གིས་ལོ་རྒྱུས་ཁྲོད་ཕྱིའི་རྒྱལ་ཁབ་ཀྱི་གནམ་གྲུ་རྒྱལ་ས་ལྷ་སར་ཤར་གཏོང་བྱ་རྒྱུ་ཐེངས་དང་པོ་དེ་ཆགས་ཀྱི་ཡོད་པ་དང་བལ་ཡུལ་སྲིད་ཇུས་ཉམས་ཞིབ་བསྟི་གནས་ཁང་གི་ཉམས་ཞིབ་པ Santosh Sharma ལགས་ནས།
However, Chinese Government has been less keen on the development so far. བལ་ཡུལ་ནས་ལྷ་སར་ཐད་ཀར་གནམ་གྲུ་ཆེད་གཏོང་བྱེད་པ་དེ་བལ་ཡུལ་ཕྱོགས་ནས་ཡུལ་སྐོར་བའི་ཆེད་དུ་གལ་ཆེ་བརྩི་བཞིན་ཡོད་ན་ཡང་རྒྱ་ནག་གཞུང་གིས་བལ་ཡུལ་ནང་བོད་པ་སྐྱབས་བཅོལ་བ་ཚོས་རྒྱ་ནག་ལ་ངོ་རྒོལ་ལས་འགུལ་རེ་འབྱུང་གི་ཡོད་པས་དོགས་ཟོན་ཤུགས་ཆེ་བྱེད་བཞིན་ཡོད་པ་བརྗོད་བྱུང་བལ་ཡུལ་ཧི་མ་ལ་ཡ་མཁའ་འགྲུལ་ཚོང་གཉེར་ཁང་གི་དྲ་རྒྱའི་སྟེང་བལ་ཡུལ་དང་རྒྱ་ནག་གཉིས་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ནས་བཟུང་ལྷ་སའི་གོང་དཀར་གནམ་ཐང་བརྒྱུད་བལ་ཡུལ་ནས་ལྷ་སར་གནམ་གྲུ་ཐད་ཀར་འཕུར་རྒྱུའི་ཚོད་ལྟ་བྱས་ཡོད་པ་བཀོད་འདུག་ལ་ཚོང་གཉེར་ཁང་དེའི་ལས་བྱེད་ཅིག་ནས་དེ་སྔ་རྒྱ་ནག་གི་ཟི་ཁྲོན་མཁའ་འགྲུལ་གནམ་གྲུ་དང་རྒྱ་ནག་མཁའ་འགྲུལ་གནམ་གྲུ་གཉིས་བལ་ཡུལ་ནས་ཐད་ཀར་ལྷ་སར་འཕུར་བཞིན་ཡོད་ཀྱང། བལ་ཡུལ་གཙོས་ཕྱི་རྒྱལ་ཁབ་ནས་ལྷ་སར་གནམ་གྲུ་འཕུར་རྒྱུ་མེད་པས་ཐེངས་དེའི་བལ་ཡུལ་ཧི་མ་ལ་ཡའི་གནམ་གྲུ་ཐད་ཀར་ལྷ་སར་འཕུར་ཐུབ་པ་དེ་ལོ་རྒྱུས་ཁྲོད་ཕྱི་རྒྱལ་ཁབ་ཀྱི་གནམ་གྲུ་ལྷ་སར་འཕུར་བ་ཐེངས་དང་པོ་དེ་ཆགས་ཡོད་པས་ཕྱི་ཚེས་ཉི་ཤུ་རྩ་བརྒྱད་ཉིན་མཛད་སྒོ་འཚོགས་རྒྱུ་ཡིན་པ་བརྗོད་བྱུང། བལ་ཡུལ་ནང་གནས་སྡོད་བོད་པ་འགྲིམ་འགྲུལ་སྐྱེལ་འདྲེན་ཚོང་ལས་ཁང་ཞིག་ནས། ཐེངས་དེར་བལ་ཡུལ་ནས་ལྷ་སར་འཕུར་རྒྱུའི་ཧི་མ་ལ་ཡའི་གནམ་གྲུའི་རིན་གོང་བལ་སྒོར་བདུན་ཁྲི་ལྔ་སྟོང་ཡིན་སྐོར་བརྗོད་བྱུང་ལ། ཡང Santosh Sharma ལགས་ནས་བོད་དང་བལ་ཡུལ་ལ་ཐད་ཀར་གནམ་གྲུ་ཆེད་གཏོང་བྱས་པ་དེ་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་ཞེས་པའི་ལས་འཆར་འོག་རྒྱལ་ཁབ་གཉིས་ཀྱི་མི་མང་ཕན་ཚུན་འབྲེལ་མཐུད་བྱེད་ཐབས་ཤིག་ཆགས་ཡོད་སྐོར་བརྗོད་བྱུང། བལ་ཡུལ་ཧི་མ་ལ་ཡ་མཁའ་འགྲུལ་ཚོང་གཉེར་ཁང་གི་དྲ་རྒྱའི་སྟེང་གསལ་བར་ལྟར་ན། ཕྱི་ཚེས་ཉི་ཤུ་རྩ་བརྒྱད་ཉིན་བལ་ཡུལ་རྒྱལ་ས་ནས་སྔ་དྲོའི་ཆུ་ཚོད་བདུན་དང་སྐར་མ་ཉི་ཤུ་རྩ་ལྔ་སྟེང་གནམ་གྲུ་འཕུར་འགོ་བཙུགས་ཏེ་ཆུ་ཚོད་བཅུ་གཅིག་སྟེང་བོད་ཀྱི་རྒྱལ་ས་ལྷ་སར་འབྱོར་རྒྱུ་ཡིན་པ་དང་དེའི་རྗེས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་བརྒྱད་ཉིན་འཕུར་སྐྱོད་བྱ་རྒྱུ་ཡིན་འདུག་བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས་སྙན་སྒྲོན་ཞུ་གི་ཡོད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་གསན་རོགས་གནང། བལ་ཡུལ་གྱིས་ཐེ་ཝན་དང་བོད་སྐོར་གྱི་གནས་ཚུལ་ཕྲན་བུ་བཀོད་ཀྱང་རྒྱ་ནག་གིས་འཕྲལ་དུ་བལ་ཡུལ་ལ་སྐྱོན་བརྗོད་བྱ་གི་ཡོད་ལུགས་གསར་འགོད་པས་བརྗོད་འདུག་ཉེ་བའི་ཆར་བལ་ཡུལ་གྱིས་སིང་ག་པུར་ནང་ལ་རྟེན་གཞི་བྱས་པའི་རྒྱ་ནག་གི TikTok སྤྱི་ཚོགས་དྲ་རྒྱ་བཀག་འགོག་བྱས་པར་རྒྱ་ནག་གིས་བལ་ཡུལ་ལ་སྐྱོན་བརྗོད་བྱས་ཡོད་པ་ཁ་ས་ཕྱི་ཚེས་ཉི་ཤུ་རྩ་ལྔ་ཉིན། Kathmandu Post Dot Com ཞེས་པའི་གསར་ལས་ཁང་གིས་གནས་ཚུལ་སྤེལ་ཡོད། དེ་ཡང་བལ་ཡུལ་གྱི་སྲིད་བློན Pushpa Kamal Dahal མཆོག་གིས། རྒྱ་ནག་གི་སྤྱི་ཚོགས་དྲ་རྒྱ་དེ་བཀག་འགོག་གནང་དགོས་དོན་ནི། རྒྱལ་སྤྱིའི་ཆབ་སྲིད་དང་འབྲེལ་བའི་ཐོག་ནས་མིན་ལུགས་འགྲེལ་བརྗོད་གནང་ཐབས་གནང་ཡོད་པ་དང། རྒྱ་ནག་གཞུང་དང་རྒྱ་ནག་གི་ངོ་ཚབ་ལས་ཁང་གིས་བལ་ཡུལ་གྱི་ཐག་གཅོད་ཀྱི་ཐོག་ཐེ་ཇུས་བྱས་པ་ནི་ད་ལན་ཙམ་མིན་པ་དང། གལ་སྲིད་བལ་ཡུལ་གྱིས་ཐེ་ཝན་དང་བོད་སྐོར་གྱི་གནས་ཚུལ་ཕྲན་བུ་བཀོད་ཀྱང། རྒྱ་ནག་གིས་འཕྲལ་དུ་བལ་ཡུལ་ལ་སྐྱོན་བརྗོད་བྱ་གི་ཡོད་ལུགས། Kathmandu Post ཞེས་པའི་བལ་ཡུལ་གྱི་ཚགས་ཤོག་དེའི་རྩོམ་སྒྲིག་པ། Biswas Baral ལགས་ཀྱིས་དཔྱད་བརྗོད་རྩོམ་ཡིག་ཞིག་ཕྱི་ཚེས་ཉི་ཤུ་རྩ་ལྔ་ཉིན་སྤེལ་འདུག་དེ་བཞིན་ཁོང་གིས་རྒྱ་ནག་གི་གནོན་ཤུགས་ལ་བརྟེན་ནས་ད་བར་བལ་ཡུལ་གྱི Rashtriya Samachar Samiti དང། The Rising Nepal གསར་ལས་ཁང་སོགས་ཀྱིས་རྒྱ་ནག་གིས་མི་འདོད་པའི་གནས་ཚུལ་བཀོད་སྤེལ་བྱེད་རྒྱུ་མཚམས་འཇོག་བྱས་ཡོད་པ་དང། དེ་བཞིན་རྒྱ་ནག་གིས་བལ་ཡུལ་གཞུང་གིས་སྒེར་གྱི་གསར་འགྱུར་ལས་ཁང་ཁག་ལའང་རྒྱ་ནག་ལ་འདོད་པ་མེད་པའི་གནས་ཚུལ་རིགས་བཀོད་སྤེལ་བྱེད་སྐབས་ཞིབ་བཤེར་བྱ་དགོས་པའི་གནོན་ཤུགས་སྤྲོད་བཞིན་ཡིན་པ་བརྗོད་བཞག་ཁོང་གིས་དཔེ་མཚོན་དུ་བལ་ཡུལ་ནང་དུ་ཡོད་པའི་རྒྱ་ནག་གཞུང་ཚབ་པ་ཅན་སོང་ཡིས་ཡོངས་ཁྱབ་ཏུ་སྟབས་མི་ལེགས་པ་ཞིག་ལ་བལ་ཡུལ་ལ་རྒྱ་གར་ལྟ་བུའི་ཁྱིམ་མཚེས་ངན་པ་ཡོད་པ་རེད་ཅེས་བཤད་པར་བརྟེན་བལ་ཡུལ་ཕྱི་སྲིད་ལས་ཁུངས་ཀྱིས་ཁོ་པ་བཀའ་འགུག་བྱས་ཏེ་འདིའི་ཐད་འགྲེལ་བརྗོད་བྱ་དགོས་པ་གསུངས་པར། རྒྱ་ནག་གཞུང་ཚབ་ཆེན་མོ་ཅན་ཡིས་ངས་ཁ་རི་ཁ་ཐུག་བདེན་པ་བཤད་པ་ཡིན་ཞེས་ལན་འདེབས་བྱས་ཡོད་པ་དང། ད་ཆ་བལ་ཡུལ་གཞུང་དང་ཕྱི་འབྲེལ་མི་སྣ་ཚོས་རྒྱ་ནག་གི་བྱེད་ཕྱོགས་ལ་ག་རེ་བྱ་དགོས་མེད་ཀྱི་ཐོག་ཅི་བྱ་འདི་བྱ་མེད་པའི་གནས་སུ་གྱར་ཡོད་ལུགས་གོང་ཞུས་དཔྱད་བརྗོད་དེ་འབྲི་མཁན Biswas Baral ལགས་ཀྱིས་གསུངས་བཞག། ཡང་གནས་ཚུལ་གཞན་ཞིག་ནང། བོད་ཀྱི་མངའ་རིས་ཕྱོགས་སུ་ཧ་ལམ་ལོ་ངོ་ཁྲི་བཞི་ལྷག་ཙམ་གྱི་སྔོན་དུ་མཚོ་བོད་ས་མཐོར་མིའི་རིགས་འཚོ་སྡོད་བྱེད་ཀྱི་ཡོད་པ་ར་སྤྲོད་ཐུབ་ཡོད་པ་བཤད་བཞག་རྒྱ་ནག་གི་ཀྲུང་དབྱང་རླུང་འཕྲིན་བརྙན་འཕྲིན་གྱི་སྤྱི་ཁྱབ་ལས་ཁུངས་ཀྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་རྒྱལ་ནང་གི་གནའ་རྫས་རྟོག་ཞིབ་ཀྱི་སྐོར་གྱི་གསར་འགྱུར་ཆེ་གྲས་བཅུ་ཁྱབ་བསྒྲགས་བྱས་པའི་ནང། མངའ་རིས་ས་ཁུལ་དགེ་རྒྱས་རྫོང་གི་མེ་ལོང་སྟག་ཕུག་ཚུད་ཡོད་འདུག། བོད་ལྗོངས་མངའ་རིས་མེ་ལོང་སྟག་ཕུག་ནས་དུས་རབས་མི་འདྲ་བའི་གནའ་རྫས་ཁྲི་ལྷག་ཐོན་པ་དེས་ཧ་ལམ་ལོ་ངོ་ཁྲི་བཞི་ལྷག་གི་སྔོན་དུ་མཚོ་བོད་ས་མཐོར་མིའི་རིགས་འཚོ་སྡོད་བྱེད་ཀྱི་ཡོད་པ་ར་སྤྲོད་ཐུབ་ཡོད་པ་བཤད་བཞག། མེ་ལོང་སྟག་ཕུག་ནི་མངའ་རིས་ས་ཁུལ་དགེ་རྒྱས་རྫོང་དུ་ཡོད་པ་དང་དེ་ནི་ས་བབ་མཐོ་ཚད་རྒྱ་མཚོ་ནས་ཕིཏ་བཞི་སྟོང་དྲུག་བརྒྱ་ཙམ་ཟིན་པའི་བསྐལ་པ་ཡ་ཐོག་དུས་ཀྱི་བྲག་ཕུག་གི་གནའ་ཤུལ་གལ་ཆེ་ཞིག་ཡིན་པ་བཤད་བཞག། ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོ་ནས་ཉིས་སྟོང་ཉི་ཤུ་ལོ་བར་བོད་རང་སྐྱོང་ལྗོངས་རིག་དངོས་སྲུང་སྐྱོབ་ཞིབ་འཇུག་སུའོ་དང་ཀྲུང་གོ་ཚན་རིག་ཁང་གི་གནའ་བོའི་སྒལ་རུས་སྲོག་ཆགས་དང་གནའ་བོའི་མིའི་རིགས་ཞིབ་འཇུག་སུའོ་ཡིས་མཉམ་དུ་བྲག་ཕུག་དང་པོར་བསྟུད་མར་སྔོག་འདོན་ཐེངས་གསུམ་བྱས་པ་དང་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་སྔོག་འདོན་བྱེད་པའི་སྐབས་གནའ་རྫས་རྙིང་པ་དེ་བས་མང་བ་ཐོན་པའི་ནང། རྡོ་ཆས་སྣ་ཚོགས་དང་སྲོག་ཆགས་ཀྱི་རུས་པ་རྙེད་པ་དེའི་ཐོག་ནས། མེ་ལོང་སྟག་ཕུག་འདིར་གནའ་སྔ་མོ་མི་སྡོད་མྱོང་བ་གསལ་བཤད་ཐུབ་ཡོད་པ་དང། མེ་ལོང་སྟག་ཕུག་ནས་ཐོན་པའི་གནའ་རྫས་ཁག་ཅིག་ནས་ཤེས་རྟོགས་བྱུང་བར་གཞིགས་ན། མེ་ལོང་སྟག་ཕུག་ནི་མཚོ་བོད་ས་མཐོའི་ནུབ་རྒྱུད་ནས་རྙེད་པའི་བྲག་ཕུག་གི་གནའ་ཤུལ་ཆེ་གྲས་ཤིག་ཡིན་པ་བཤད་བཞག། མེ་ལོང་སྟག་ཕུག་གི་གནའ་ཤུལ་སྔོག་འདོན་བྱས་པ་དེས་བོད་ཀྱི་བསྐལ་པ་ཡ་ཐོག་གི་གནའ་རྫས་ལ་རྟོག་ཞིབ་བྱེད་པའི་སྟོང་ཆ་བསྐངས་ཡོད་པ་དང། དེ་ནི་བོད་ལྗོངས་ཙམ་མ་ཟད། མཚོ་བོད་ས་མཐོའི་གནའ་རྫས་རྟོག་ཞིབ་ཀྱི་ཐད་ཀྱི་ཤེས་རྟོགས་གལ་ཆེ་ཞིག་ཡིན་པ། རྒྱ་ནག་གི་ཀྲུང་དབྱང། རླུང་འཕྲིན་བརྙན་འཕྲིན་གྱི་སྤྱི་ཁྱབ་ལས་ཁུངས་ཀྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་རྒྱལ་ནང་གནའ་རྫས་རྟོག་ཞིབ་ཀྱི་སྐོར་གྱི་གསར་འགྱུར་ཆེ་གྲས་བཅུ་ཁྱབ་བསྒྲགས་བྱས་པའི་ནང་བཤད་བཞག། ཡང་གནས་ཚུལ་གཞན་ཞིག་ནང། རྒྱ་ནག་གི་རྒྱལ་ས་པེ་ཅིང་དུ་འདི་ལོ་ཕྱི་ཟླ་བཅུ་གཉིས་པའི་ནང། ལོ་རྒྱུས་ཀྱི་ཐོག་ལ་བྱུང་མྱོང་མེད་པའི་གྲང་ངར་ཆེ་བའི་གནམ་གཤིས་ཐོན་འདུག་དེ་ཡང་བྷི་བྷི་སི་གསར་འགྱུར་ལས་ཁང་གིས་ཕྱི་ཚེས་ཉི་ཤུ་རྩ་ལྔ་ཉིན་སྤེལ་བའི་གནས་ཚུལ་ལ་གཞིགས་ན། རྒྱ་ནག་པེ་ཅིང་གྲོང་ཁྱེར་ནང། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་ལོ་ནས་ཐོ་འགོད་བྱས་པ་ནས་བཟུང། འདི་ལོ་ཕྱི་ཟླ་བཅུ་གཉིས་པའི་ནང་གནམ་གཤིས་གྲང་ངར་ཆེ་ཤོས་ཀྱི་གནས་སྟངས་ཆགས་ནས། ཟླ་བ་འདིའི་ནང་གྲང་ཚད་ཀླད་ཀོར་གྱི་འོག་མར་བཅུ་ཙམ་ཆགས་པའི་གནས་སྟངས་དེ་རྒྱུན་ལྡན་ཞིག་མིན་པ་བཀོད་འདུག་ཡང་གནས་ཚུལ་ནང། འདི་ལོ་ནི་རྒྱལ་ས་པེ་ཅིང་ནང་གནམ་གཤིས་ཧ་ཅང་སྡུག་པོ་ཡིན་པའི་ལོ་ཞིག་ཡིན་པ་དང། དབྱར་ཁའི་སྐབས་སུ་ཕྱི་ཟླ་དྲུག་པ་ནས་བཟུང་གནམ་གཤིས་ཚ་ཤོས་ཡིན་པའི་དུས་ཧྲེ་དྲི་བཞི་བཅུ་སྒང་ལ་སླེབས་ཡོད་པ་རེད། རྒྱ་ནག་གཞུང་འབྲེལ་རྒྱ་ནག་ཉིན་རེའི་ཚགས་པར་ཞེས་པའི་ནང། པེ་ཅིང་གྲོང་ཁྱེར་གྱི་གནམ་གཤིས་སྔོན་བརྡ་ལས་ཁང་ནས་བདུན་ཕྲག་གཉིས་མ་ཟིན་གྱི་དུས་ཡུན་ནང་པེ་ཅིང་གི་གནམ་གཤིས་གྲང་ཚད་དེ་གྲང་ཤོས་ཀྱི་སྐབས་སུ་སླེབས་ཚད་དེ་ཆུ་ཚོད་སུམ་བརྒྱ་ལས་བརྒལ་བའི་གནས་སྟངས་ཆགས་ཡོད་པ་རེད་འདུག་གནམ་གཤིས་གྲང་ངར་དེས་རྒྱ་ནག་གི་ཞིང་ཆེན་ཁག་ནང་ཤུགས་རྐྱེན་ཆེན་པོ་ཐེབས་ཡོད་པ་དང། ཧའེ་ནན་ཞིང་ཆེན་དུ་ཚ་གློག་སྦར་སའི་སྐོལ་སྣོད། ཁག་གས་པ་སོགས་བྱུང་བར་བརྟེན། སློབ་གྲྭ་ཁག་སྒོ་བརྒྱབ་པ་དང་འགྲིམ་འགྲུལ་ཆད་པ་སོགས་ཀྱི་དཀའ་ངལ་མང་པོ་ཞིག་འཕྲད་ཡོད་པའི་སྐོར་གནས་ཚུལ་ནང་འཁོད་འདུག་ཚན་རིག་པ་ཚོས་གནམ་གཤིས་ཁོད་མི་སྙོམས་པ་ཤུགས་ཆེ་ཡོང་བཞིན་པ་འདིས་གོ་ལའི་གནམ་གཤིས་འགྱུར་འགྲོས་ཀྱི་ཤུགས་རྐྱེན་ཇི་ཙམ་ཐེབས་ཡོད་མིན་སོགས་ཀྱི་སྐོར་ལ་ཞིབ་འཇུག་བྱེད་ཡུལ་ཞིག་ཆགས་ཡོད་པ་རེད་འདུག། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་གནས་མཆོག་རྡོ་རྗེ་གདན་དུ་དད་ལྡན་ཆོས་ཞུ་བ་རྣམས་ཀྱི་འཕྲོད་བསྟེན་གྱི་ཆེད། བོད་མིའི་སྒྲིག་འཛུགས་དང། སེར་བྱེས་གྲྭ་ཚང། དེ་བཞིན་འབྲས་སྤུངས་བློ་གསལ་གླིང་བཅས་ནས་རིན་པ་མེད་པའི་ཐོག་ནས་སྨན་སྒར་བཙུགས་གནང་ཡོད་པའི་སྐོར་ལ་གནས་མཆོག་རྡོ་རྗེ་གདན་ནས་འདི་གའི་གསར་འགོད་པ་པདྨ་དངོས་གྲུབ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། གནས་མཆོག་རྡོ་རྗེ་གདན་དུ་དད་ལྡན་ཆོས་ཞུ་བ་རྣམས་ཀྱི་འཕྲོད་བསྟེན་ཆེད་བོད་མིའི་སྒྲིག་འཛུགས་དང་སེར་བྱེས་གྲྭ་ཚང། དེ་བཞིན་འབྲས་སྤུངས་བློ་གསལ་གླིང་བཅས་ནས་རིན་མེད་སྨན་སྒར་བཙུགས་གནང་འདུག་དེང་སྐབས་གནས་མཆོག་རྡོ་རྗེ་གདན་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཆིབས་བསྒྱུར་དང་འབྲེལ་བའི་ཆོས་འབྲེལ་བཀའ་དྲིན་ཆེ་རྒྱུ་དང་དེ་བཞིན་རིས་མེད་ཆོས་བརྒྱུད་ཁག་གི་སྨོན་ལམ་ཚོགས་དང་ཚོགས་བཞིན་པ་སོགས་དང་བསྟུན་ནས། ས་གནས་སུ་ཕྱི་ནང་དད་ལྡན་ཆོས་ཞུ་བ་ཁྱོན་ཆེ་ཞིག་ཕེབས་པ་དང་བསྟུན་ནས། རྒྱ་གར་ལྷོ་ཕྱོགས་སྦེལ་ཀོབ་སེར་བྱེས་འཕྲོད་བསྟེན་ནས་གོང་ས་མཆོག་གི་དགོངས་བཞེད་ལམ་སྟོན་ལྟར། ལོ་ལྟར་དགུན་དུས་རྡོ་རྗེ་གདན་དུ་གསུང་ཆོས་སྐབས། དད་ལྡན་ཆོས་ཞུ་བ་རྣམས་ཀྱི་འཕྲོད་བསྟེན་ཆེད་རིན་མེད་སྨན་སྒར་བཙུགས་ཏེ། ཞབས་ཞུ་སྒྲུབ་གནང་གི་ཡོད་པ་ལྟར་ད་ལོ་ཟླ་བ་འདིའི་ཕྱི་ཚེས་ཉི་ཤུ་རྩ་གཉིས་ནས་དབུ་འཛུགས་ཀྱིས། ཟླ་བ་རྗེས་མའི་ཕྱི་ཚེས་གསུམ་བར་རིན་མེད་སྨན་སྒར་འདིའི་ནང་སེར་བྱེས་འཕྲོད་བསྟེན་གྱི་རྒྱ་གར་སྨན་པ་གཅིག་གིས་གཙོས་པའི་སྨན་པ་གསུམ་དང་སྨན་ཞབས་པ་ལྔ་དང། དེ་བཞིན་དགེ་འདུན་པ་ཕྱག་རོགས་བཅས་ཁྱོན་ལས་བྱེད་ཉི་ཤུ་རྩ་ལྔ་ཡན་མཉམ་རུབ་གནང་གི་ཡོད་པ་རེད་འདུག་དེའི་སྐོར་སེར་བྱེས་འཕྲོད་བསྟེན་འགན་འཛིན་དགེ་བཤེས་ཐུབ་བསྟན་ལེགས་བཤད་ལགས་ཀྱིས་ངོ་སྤྲོད་གནང་དོན་ལ། ད་སེ་ར་བྱེས་འཕྲོད་བསྟེན་སྨན་ཁང་ནང་ད་ལྟ་རྒྱ་གར་གྱི་ཌོག་ཊར་གཅིག་ཡོད་རེད། ཨ་ནི་དེ་ད་ལྟ་དེ་ཡང་དེ་འདྲའི་ཞིག་ཡེད་དེ་ནི་མ་འདུག་བདེ་ལེགས་སྨན་ཁང་ནས་དེ་ད་ནང་ང་ཚོ།

ད་དུང་ཁོང་གིས་མུ་མཐུད་གསུངས་དོན་ལ་སེར་བྱེས་སྨན་ཁང་འདིའི་ནང་སྨན་དོ་པོ་བཅུ་གསུམ་ཙམ་ཅིག་བྷེལ་ཀོབ་པེ་ནས་འོར་འདྲེན་གནང་ཡོད་ན་ཡང། ད་དུང་ས་གནས་སུ་མུ་མཐུད་སྨན་ཉོས་པ་སོགས་གནང་སྟེ། གང་ལྟར་སྨན་ཁང་འདིའི་ཆ་རྐྱེན་རྩ་བའི་སྨན་ཁང་ཚད་ལྡན་ཞུས་པའི་འགྲེལ་བརྗོད་གནང་བྱུང། ད་ཐེངས་འདི་ག་སྨན་དང་དུ་ད་གྲོད་ཁོག་སྨན་དེ་ནི་ཆམ་པ་སྨན་བཅས་ནི་ད་དགུ་ལུགས་སུ་རྒྱག་གི་ཡང་ན་དུ་ད་འདི་ནི་གུ་ད་སྨན་གི་ད་གང་འདི་ཅི་དགར་ང་ཚོ་འདི་གྲ་འདི་ཚོ་མི་དགེ་ནས་ད་ནོར་གྱི་མི་དགོས། སྨན་ཁང་ཚད་ལྡན་ཞིག་གི་གར་ཚེ་འདི་ནོ་ཆ་རྐྱེན་གང་ཡོད་པ་དེ་ང་ཚོ་འདི་ལ་ཚང་མ་འདས་འགྲོ་ཐོབ་པ་བྱས་ཡོད་ཟེར་ད་ལྟ་དེ་ཆ་ཆེ་ཆ་སོ་ཡས་བྱས་ཡིན། དེ་མཚུངས་ཟླ་བ་འདིའི་ཕྱི་ཚེས་ཉེར་རྩ་དྲུག་ནས་ཟླ་བ་རྗེས་མའི་ཕྱི་ཚེས་བཞི་བར། ཉིན་གྲངས་བཅུའི་རིང་བོད་མིའི་སྒྲིག་འཛུགས་ཀྱི་འཕྲོད་བསྟེན་ལས་ཁུངས་ཀྱི་གོ་སྒྲིག་དང། ཏཱ་ལའི་བླ་མའི་ཐེབས་རྩ་ཁང་དང་བོད་ཀྱི་ཐེབས་རྩ་གཉིས་ཀྱི་མཐུན་འགྱུར་འོག། སྨན་པ་གསུམ་དང་སྨན་སྤྲོད་གཅིག་དང་ཕྱི་བཅོས་སྨན་པ་གཉིས་དང། སྨན་ཞབས་པ་བརྒྱད་དང་ནད་པ་འོར་འདྲེན་གྱི་ཁ་ལོ་བ་གཅིག་བཅས་ཁྱོན་ལས་བྱེད་བཅོ་བརྒྱད་ཀྱིས་ཞབས་ཞུ་སྒྲུབ་གནང་སྟེ་སྨན་ཚང་མ་རིན་མེད་གནང་གི་ཡོད་པ་རེད་འདུག་ལ། བོད་མིའི་སྒྲིག་འཛུགས་ཀྱི་འཕྲོད་བསྟེན་ལས་ཁུངས་ཀྱི་སྨན་སྒར་དེའི་འགན་འཁུར་བ། བསྟན་འཛིན་བསོད་ནམས་ལགས་ཀྱིས་འགྲེལ་བརྗོད་གནང་བར་གཞིགས་ན། ད་ལོ་རྣམ་ཀུན་དང་མི་འདྲ་བར་ཁོང་རྣམ་པས་ཉིན་མཚན་ལྟོས་མེད་ཀྱིས་ཞབས་ཞུ་སྒྲུབ་གནང་གི་ཡོད་པ་གསུངས་གནང་བྱུང། འདི་སྔོན་ཡིན་ན་ང་ཚོ་གི་ཞོགས་ཀས་ཉིན་གུང་ལ་མ་གཏོགས་དགོང་དག་མཚན་མོ་ལ་ཡང་ང་ཚོ་གི་ད་དེང་གི་རོགས་རམ་ཞུ་ཐུབ་ཀྱི་ཡོད་མ་རེད། ཡང་ཅིག་ཆོས་ཞུ་བ་མང་པོ་ཅིག་ལ་ཡང་དེ་འདྲའི་དགོང་དག་མཚན་ལ་ཡང་དཀའ་ངལ་འགྲོ་འཕྲད་བྱས་དེ་འདྲ་བྱས་ནས་ཡང་ཅིག། ཡང་མ་སྨན་པ་བསྟེན་གཏུག་ཞུ་ཡ་རེད་སྨན་གྱི་ཐོག་ལ་དཀའ་ངལ་འཕྲད་ཀྱི་འདུག་བསམ་པ་ལ་ཡ། ད་རིང་འདི་ལ་ང་ཚོའི་གི་ཅིག་དགོང་དག་མཚན་མོ་བར་དུ་ད་ཅིག་ཉིན་གང། མཚན་གང་ཅིག་ང་ཚོའི་གི་ད་ཅིག་ཆོས་ཞུ་བ་རྣམས་ལ་ཡ། འདི་ནི་ཅིག་འཕྲོད་བསྟེན་གྱི་ད་ཞབས་ཞུ་ཞུ་ཡ་གི་དེ་འདྲའི་ཅིག་ང་ཚོའི་གི་དམིགས་ཡུལ་གཙོ་བོ་འཛིན་བསྡད་ཡོད། དེ་ནང་བཞིན་མོན་གྷོ་འབྲས་སྤུངས་བློ་གསལ་གླིང་འཕྲོད་བསྟེན་ངོས་ནས་འདི་ཚེས་ཉེར་རྩ་ལྔ་ཉིན་ནས་དབུ་འཛུགས་ཀྱིས། ཟླ་བ་རྗེས་མའི་ཕྱི་ཚེས་གཅིག་བར་ཉིན་གྲངས་བརྒྱད་ཀྱི་རིང། སྨན་པ་གཅིག་གིས་གཙོས་པའི་ལས་བྱེད་བཅུ་ཡིས་ཞབས་ཞུ་སྒྲུབ་གནང་གི་ཡོད་ཅིང། ཕྱི་ལུགས་སྨན་དང་བོད་ལུགས་གསོ་བ་རིག་པའི་རིལ་བུ་ལ་སོགས་པ་སྨན་ཁག་ཅིག་རིན་མེད་གནང་གི་ཡོད་པ་རེད་འདུག་དེའི་སྐོར་བློ་གསལ་གླིང་འཕྲོད་བསྟེན་སྨན་ཁང་འགན་འཛིན། དགེ་བཤེས་བྱམས་པ་ཆོས་འཕེལ་ལགས་ཀྱིས་འགྲེལ་བརྗོད་གནང་དོན་ལ། ལས་གཞི་དེ་ང་ཚོ་མི་བཅུ་ཐམ་པ་ཡོད། ཨ་ནི་ད་ལྟ་དུས་ཚོད་དེ་ཕྱི་ཟླ་བཅུ་གཉིས་པའི་ཚེས་ཉེར་རྩ་ལྔ་ནས་ནས་ཕྱི་ཟླ་དང་པོའི་ཚེས་གཅིག་བར་དུ་ནད་བལྟ་ཡག་དུས་ཚོད་དེ་རེད། ནས་དེ་བྱས་ཨ་ནི་རྒྱ་སྨན་རིགས་ད་ག་རེ་དགོས་ན་བདེ་བ་ཡོད་དེ་རེད་ཨ་ནི་བོད་སྨན་རིགས་དེ་ནི་མི་ཚེ་ཨེམ་ཆི་ལ་བསྟེན་མ་དགོས་ཐོག་ནས་ནི་བྱུག་ཡག་འདྲ་བོ་དང་བྱུག་རྫས་རིགས་དང་ཨ་ནི་རིན་ཆེན་རིལ་བུ་འདྲ་བོ་དེ་ཚོ་ཚང་མ་ཡོད་ཨ་ནི་མི་ཚེ་ང་ཚོ་ཆོས་ཞུ་བ་ཡོངས་ལ་ཁ་རས་དང་དེ་ཚོ་ཐོག་ནས་རིན་མེད་ཐོག་ནས་ཕུལ་གི་ཡོད་འོ་དེ་འདྲ་ཞུ་ཡག་ཡིན། ཡང་བཞུགས་སྒར་རྡ་རམ་ས་ལ་གནས་པའི་སྨན་པ་བསྟན་འཛིན་ཆོས་ལྡན་ལགས་དེང་སྐབས་སེར་བྱེས་གྲྭ་ཚང་གི་རིན་མེད་སྨན་སྒར་གྱི་ནང་དང་བླངས་ཀྱི་ཞབས་ཞུ་སྒྲུབ་གནང་གི་འདུག་ཅིང་ད་བར་ཁོང་ནས་ཉིན་ཤས་ཀྱི་རིང་ནད་པ་གཟིགས་རྟོག་གནང་བའི་བརྒྱུད་རིམ་ཁྲོད། ནད་པ་མང་ཆེ་བ་ཆམ་ནད་ཡིན་པའི་འགྲེལ་བརྗོད་གནང་བྱུང། ཁྲི་རེ་རེ་རེ་རེ་ལ་ནད་ནད་པ་ལྔ་བཅུ། ལྔ་བཅུ་ལྷག་སླེབས་འདུག་ཉིན་ལྟར་རེ་ཞིག་རོ། ཨཱ་ནི་མང་ཆེ་འགྲོ་དེ་ད་ལྟ་འདིར་བཞག་ཚང་མ་ཆམ་པའི་ནད་རྟགས་རོ་ཞེས་རོ། ཨཱ་ནི་མཉམ་དུ་ང་རང་ཚོ་གིས་ད་ལྟ་འདི་ཡོད་རོ། བོད་ད།

ཡང་མོན་རྟ་དབང་ཡིན་པ་བླ་མ་འཕྲིན་ལས་ལགས་ཤེས་ནས་བསྙུན་ཏེ་དཀའ་ངལ་འཕྲི་བའི་ཆེད། སེར་བྱེས་སྨན་སྒར་དུ་བསྟེན་གཏུགས་གནང་འདུག་ཅིང། དེ་ལྟ་བུ་སྨན་སྒར་དེ་དེ་འདྲའི་ཆོས་ཞུ་བ་རྣམས་ལ་ཕན་ཐོགས་ཆེན་པོ་ཡོད་པའི་དགོངས་ཚུལ་གསུངས་གནང་བྱུང། ད་ག་རེ་བྱས་སོང་ང་འདི་འདྲ་སྟོད་ཁ་སང་ཁ་ཡིན་སོང་དྲ་ག་ཤིག་ནས་སྟོད་ཟོག་པོ་དེ་བཏང་བྱུང་མ་སོང། མན་རི་བོད་བོད་པོ་མ་གནང་དེ་ན་ང་རྒྱ་གར་མ་གནས་ས་ཡིན་སོང་ཕན་ཐོགས་པ་བྱུང་མ་སོང། དེ་རུ་དེ་རིང་ཞོགས་ཀྱི་དེ་ང་ཚོ་སེར་བྱེས་ཀྱི་གྲྭ་ཚང་དེ་རུ་སྨན་ཆེད་དེ་འདྲའི་ཨམ་ཆི་ཁང་དེ་འདྲ་ཡོད་རེད་སོང་ད་བར་གོ་ནས་དེ་བ་ཡོང་ཡིན།

རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་དགེ་ལས་དང་སློབ་ཕྲུག་མང་པོས་བརྩི་བཀུར་ཞུ་ཡུལ། སྨན་པ་བསྟན་པ་ཆོས་འཕེལ་ལགས་འདས་གྲོངས་སུ་ཕྱིན་པའི་གནས་ཚུལ་ཐོན་འདུག་ཞིབ་གསལ་བཞུགས་སྒར་རྡ་རམ་ས་ལ་ནས་འདི་གའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། ལོ་ངོ་སུམ་ཅུ་སོ་ལྔ་རིང་བོད་ཀྱི་སྨན་རྩིས་ཁང་དུ་ཞབས་ཞུ་བསྒྲུབས་མྱོང་མཁན་སྨན་པ་འབུམ་རམས་པ་བསྟན་པ་ཆོས་འཕེལ་ལགས་ནི་མཆིན་པའི་འབྲས་ནད་ཀྱི་རྐྱེན་གྱིས་ཉེ་ལམ་སྤྱི་ཟླ་བཅུ་གཉིས་ཚེས་ཉི་ཤུ་རྩ་གསུམ་ཉིན་བཞུགས་སྒར་རྡ་རམ་ས་ལར་འདས་གྲོངས་སུ་ཕྱིན་འདུག། འོན་ཀྱང་དམ་པ་ཁོང་གི་ཁྱིམ་དུ་ཡོད་པའི་གཅེས་ཕྲུག་ལྟ་བུ་ཡི་ཁྱི་གཉིས་ཀྱིས་ད་དུང་ཁོང་སྒུག་ནས་བསྡད་འདུག་སྨན་པ་བསྟན་པ་ཆོས་འཕེལ་ལགས་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གསུམ་ལོར་ལྷ་སར་འཁྲུངས་ཤིང་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་ལྔ་ལོར་ལྷ་ས་གཞུང་བཙུགས་སློབ་གྲྭ་ནས་འབྲིང་རིམ་ཐོན་རྗེས་རྒྱ་གར་ལ་བཙན་བྱོལ་དུ་ཕེབས་ཏེ་རྡ་སར་སྨན་རྩིས་མཐོ་སློབ་ཁང་དུ་འཛུལ་ཞུགས་ཀྱིས་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་ལོར་སྐབས་ལྔ་པའི་སྨན་པ་དཀའ་བཅུ་པའི་བསླབ་པ་མཐར་སོན་བྱུང་བ་དང་སྨན་རྩིས་མཐོ་སློབ་ཁང་གི་སྨན་དགེ་ཡི་ལས་གནས་སུ་ཞབས་ཞུ་སྒྲུབ་འགོ་བཙུགས་ནས་བཟུང་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་སྤྱི་ཟླ་དྲུག་པའི་བར་ལོ་ངོ་སུམ་ཅུ་སོ་ལྔ་ཙམ་གྱི་རིང་སྨན་རྩིས་ཁང་དུ་སློབ་སྤྱིས་གཙོས་པའི་སྨན་གྱི་དགེ་རྒན་སོགས་བཞི་ཡུལ་འདྲ་མིན་གྱི་ནང་ཞབས་ཞུ་བསྒྲུབས་འདུག་ཅིང་སྨན་རྩིས་ཁང་གི་ད་ལྟའི་སློབ་སྤྱི་ངག་དབང་བཟོད་པ་ལགས་ནི་སྨན་པ་འདས་པོ་ཁོང་གི་དགེ་ཕྲུག་ཡིན་པ་དང་ཡུན་རིང་ཕྱག་ལས་ཀྱང་མཉམ་དུ་གནང་མྱོང་ཡོད་འདུག། ད་སྡོམ་འགྲོ་བའི་ཞུ་བ་ཡིན་ན་ད་མང་པོ་ཞུ་ཡ་ཡོད་དེ་ཡིན་ནས་རྒན་ལགས་ཕྱག་ལས་གནང་སྟངས་རེད་ནི་སྤྱི་པའི་ཐོག་ལ་ཐུགས་ཁུར་བཞེས་སྟངས་རེད་ལྷག་པར་དུ་བོད་ཀྱི་གསོ་བ་རིག་པའི་ཐོག་ལ་དགོངས་པ་བཞེས་སྟངས་ད་སློབ་མ་ལ་གསོ་སྐྱོང་གནང་སྟངས་བཀའ་མོལ་གནང་སྟངས་གང་ཅིའི་ཐོག་ནས་ཧ་ཅང་གི་ད་ཁ་སོ་ནས་བཙན་བྱོལ་ནང་ལོགས་ལ་ཧ་ཅང་གཟེངས་སུ་ཐོན་པ་རེ་བ་ཞིག་བྱུང་ཡོད་རེད་བསམ་འདུག་ལྷག་པར་དུ།

ད་ལྟའི་སྨན་རྩིས་ཁང་གི་སྤྱི་ཁྱབ་འགན་འཛིན་ཐུབ་བསྟན་ཚེ་རིང་ལགས་ཀྱིས། རྒན་དམ་པ་ཆོས་འཕེལ་ལགས་དགོངས་པ་རྫོགས་པར་སྨན་རྩིས་ཁང་གི་དགེ་ལས་སློབ་ཕྲུག་རྣམས་ཀྱིས་གདུང་སེམས་མཉམ་སྐྱེད་དང་དམ་པ་ཁོང་ལ་མྱ་ངན་རྗེས་དྲན་ཞུས་ཡོད་པ་གསུངས་ཤིང་ཞིང་གཤེགས་དམ་པ་ཁོང་ནི་མི་གཤིས་བཟང་ཞིང་ཡ་རབས་ལྡན་པའི་སྨན་པ་ཞིག་ཡིན་པ་མ་ཟད་ད་བར་སྨན་རྩིས་ཁང་གཙོས་པའི་བོད་མི་སྤྱི་ཚོགས་ལ་ཕན་པའི་བྱ་བ་མང་དག་ཅིག་བསྒྲུབས་ཡོད་པ་དྲན་གསོ་གནང་གི་འདུག། མི་ཐུགས་གཤིས་བཟང་པོ་ཞེ་པོ་ཅིག་བྱས། ཨེ་ཀ་གཞུང་སེམས་ཆེན་པོ་ཡོད་དུ་ཡོད་གཙོ་དོན་ལྷག་བསམ་རྣམ་དག་ཡིན་དེ་ཀྱོ་དེ་འདྲས་ཆེ་ངས་བརྗེད་སོང་ཨེ་ང་ཚོས་འགྲོ་སོང་བཏང་ཡང་དེ་འདྲ་སྨན་སྨན་ཁང་གི་འགྲོ་སོང་བཏང་ཡང་དུས་ཚོད་ཡིན་ན། རྒན་ཁོ་རང་སྐུ་སྒེར་གི་བཏང་བ་མ་གཞི་སྨན་རྩིས་ཁང་ནས་བཏང་བ་མ་རེད་བཏང་བ་མ་རེད་གསུངས་དེ་རེད་ཨེ་ང་ཚོ་མོ་ཊ་དེ་འདྲས་བཏང་བའི་སྐབས་ལ་རྒན་ལགས་མི་དགོས་ལགས་ཅིག་གསུངས་པ་རེད་ནས་ཨེ་ང་ཚོ་ཨུ་ཚུགས་རྒྱབ་བྱས་དེ་ཤོད།

ཁྱིམ་རྒྱུད་དུ་སྨན་པ་མང་པོ་འཁྲུངས་མྱོང་བའི་མི་རྒྱུད་ཡིན་པར་བརྟེན་ཁོང་བཙན་བྱོལ་དུ་འབྱོར་བའི་རྗེས་རིམ་པས་སྐུའི་གཅེན་པོ་ཞིང་གཤེགས་བློ་བཟང་བསམ་གཏན་ལགས་ཀྱིས་ལམ་སྟོན་མཛད་པ་བཞིན་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཉིས་ལོར་སྨན་རྩིས་ཁང་དུ་འཛུལ་ཞུགས་ཀྱིས་བོད་ཀྱི་གསོ་རིག་ལ་སློབ་གཉེར་གནང་འགོ་བཙུགས་འདུག་གཞན་ཡང་ཁོང་དེ་སྔ་ལྷ་སའི་སྣང་རྩེ་ཤག་གི་ཁྲིམས་དཔོན་ཡང་གནང་མྱོང་འདུག་པ་དང་ཕྱིས་སུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རྒྱ་གར་ལ་བཙན་བྱོལ་དུ་ཕེབས་སྐབས་ཆིབས་ཞབས་སུ་ཡོད་པ་དང་བཙན་བྱོལ་དུ་འབྱོར་བའི་རྗེས་ཐོག་མར་བདེ་སྲུང་ལས་ཁུངས་དུ་ཉམས་གསོག་གི་ཕྱག་ལས་ཀྱང་གནང་མྱོང་ཡོད་འདུག། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་དེ་གསན་བཞིན་པ་རེད། རེས་གཟའ་པ་སངས་ནམ་ཡིན་ང་ཚོས་འཛམ་གླིང་ནང་སྙན་གྲགས་ཅན་གྱི་མི་སྣ་དང་ས་གནས་ཞེས་པའི་ལེ་ཚན་ཞིག་ཕྲན་ལྷུན་གྲུབ་ཚེ་རིང་གིས་སྙན་སྒྲོན་ཞུ་གི་ཡོད། ལེ་ཚན་འདིའི་ནང་འཛམ་གླིང་ནང་གྲགས་ཆེ་བའི་མི་སྣ་དང་ས་གནས་ཁག་སྙན་སྒྲོན་ཞུས་ནས་རྣམ་པ་ཚོའི་མཁྱེན་རྒྱ་དང་བློ་སྐྱེད་འཕེལ་ཐབས་ཆེད་སྙན་སྒྲོན་ཞུ་གི་ཡོད་པས། ལེ་ཚན་འདིའི་ཐོག་ལེགས་སྤེལ་ཉེས་འགོག་གི་དགོངས་འཆར་འདྲ་ཡོད་ན་དགའ་བསུ་ཞུ་གི་ཡོད་པས་རྣམ་པ་ཚོས། རེས་གཟའ་པ་སངས་ཉིན་ང་ཚོའི་འཛམ་གླིང་ནང་སྙན་གྲགས་ཅན་གྱི་མི་སྣ་དང་ས་གནས་ཞེས་པའི་ལེ་ཚན་འདི་གསན་རྒྱུ་མ་བསྙེལ་བ་གནང་རོགས་གནང། ང་ཚོའི་ལེ་ཚན་འགའ་གསན་གནང་བར་ཐུགས་རྗེ་ཆེ་ཞུ་གི་ཡོད།
རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་ཨི་ཊ་ལི་ནང་ལ། གནས་བཞུགས་གནང་མཁན་ཆོས་གྲུབ་ཚེ་རིང་ལགས་ཁུལ་དེར་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བཞི་ཙམ་ནས་བླ་སྤྲུལ་དགེ་བཤེས་རྣམ་པ་གསུང་བསྒྱུར་ཞུས་ཏེ་ཡུ་རོབ་ཨི་ཊ་ལི་ཁུལ་དུ་སྤོས་བཞུགས་གནང་བ་ནས་བཟུང་ད་བར་མི་ལོ་བཞི་བཅུ་ལྷག་གི་རིང། བོད་ཀྱི་ཆོས་དང་རིག་གཞུང་ཁྱབ་གདལ་གཏོང་བའི་ལས་དོན་གནང་ཞིང། རོགས་སྐྱོར་བ་ཁག་ལ་བརྟེན་ནས་རིམ་བཞིན་བོད་པས་བོད་པར་རོགས་སྐྱོར་གྱི་ལས་གཞིའི་མིང་ཐོག་ནས་རྒྱ་གར་ལྷོ་ཕྱོགས་བན་དྷ་ར་སྟེ་ནོར་རྒྱས་གླིང་དུ་རྒན་གསོ་ཁང་གསར་རྒྱག་གི་ལས་གཞི་སྤེལ་ནས་ད་བར་ལོ་ངོ་ཉི་ཤུ་ལྷག་གི་རིང་རོགས་སྐྱོར་གནང་བཞིན་ཡོད་ཅིང། ལ་དྭགས་དང་བལ་ཡུལ་བཅས་སུ་སློབ་གྲྭ་ཁག་ཅིག་དང། ཧི་མཱ་ཅལ་མངའ་སྡེའི་ནང་དུ་ཡོད་པའི་ཌལ་ཧོ་སི་ཕུན་ཚོགས་གླིང་བོད་མིའི་གཞིས་སྒར་དུ་གཞོན་སྐྱེས་ཚོར་ལས་ཀའི་གོ་སྐབས་སྐྲུན་ཆེད་མགྲོན་ཁང་དང་ཟ་ཁང་འཛུགས་སྐྲུན་གནང་བ་སོགས་མི་ཚེ་ཧྲིལ་པོར་ཞབས་ཞུ་གནང་ཡོད་པ་རེད། ཐེངས་འདིའི་གནད་དོན་གླེང་མོལ་གྱི་ལས་རིམ་ནང་ཆོས་གྲུབ་ཚེ་རིང་ལགས་ཀྱིས་བོད་པས་བོད་པར་རོགས་སྐྱོར་གྱི་ལས་གཞིའི་ཐོག་གཙོ་བཟུང་གིས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་རྩོམ་སྒྲིག་འགན་འཛིན་བཀྲ་ཤིས་དབང་ཕྱུག་ལགས་ཀྱིས་གླེང་མོལ་ཞུས་པའི་ལེ་ཚན་གཉིས་པ་འདི་གསན་རོགས་གནང། རྒྱ་ཆེའི་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ད་ལྟ་ནི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གནད་དོན་གླེང་མོལ་གྱི་ལས་རིམ་སྙན་སྒྲོན་ཞུ་རྒྱུའི་དུས་ཚོད་འདི་ཡིན། ང་ལས་རིམ་དེ་གཙོ་སྐྱོང་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན། ད་ཆོས་གྲུབ་ལགས་ཀྱིས་ད་ལྟ།

སྦྱིན་བདག་དཔེར་ན་སློབ་ཕྲུག་དང་རྒན་ལགས་དེ་འདྲའི་ཁག་ཅིག་གཉིས་ཀྱིས་དེ་བ་ལ་ཡང་འབྲེལ་བ་བྱུང་བྱས་དེ་སུ་བྱས་ནས། ད་ག་རེ་ཟེར་དགོས་རེད། རོགས་དངུལ་གྱི་མ་རྩ་སྤོ་མཁན་དེ་ཁོང་རྣམ་ཚོ་དེ་གས་དེ་ཆགས་བསྡད་ཀྱི་འདུག་བ་དེ་དུས་ཙམ་པ། དང་པོ་ཕ་གིར་ཨི་ཏྲ་ལི་ནང་ལོགས་ལ་ཕེབས་དུས་ཙམ་པ་ཕྱི་རྒྱལ་ཡུལ་གྲུ་ནང་གི་དེ་ཕྱི་རྒྱལ་བ་དེ་གས་དེ་གི་ལྟ་བ་ལངས་ཕྱོགས་འདྲ་པོ་དང་བསམ་བློའི་འཁྱེར་སོ་འདྲ་པོ་རེད་ཆོས་ཕྱོགས་ཀྱི་ཐོག་ནས་དགོངས་པ་བཞེས་སྟངས་ག་འདྲས་ཅིག་ཡོད་ན།
དེ་ནས་ཡང་གཅིག་བོད་པའི་གི་ཅིག་སྤྱི་ཚོགས་ཀྱི་བདེ་དོན་ཆེད་དུ་དུ་བ་ཕྱག་རོགས་གནང་ཡ་དང་འདི་འདྲས་གི་དགོངས་པ་བཞེས་སྟངས་འདྲ་བོ་འདི་སྐད་དེ་འདི་པ་རུ་ལ་འཕེལ་རིམ་འདྲ་བོ་ཞིག་གསུངས་དང་ལགས། ཏོག་ཙམ་དཀའ་ལས་ཁག་པོ་རེད་དེའི་ཁ་ཐུག་ལ་དེའི་ཁ་ཐུག་ལ་དཀའ་ལས་ཁག་པོ་ཡིན་དགོས་ཡའི་རྒྱུ་མཚན་དེ་ངས་ཅིག་བཀྲ་ཤིས་དབང་ཕྱུག་ལགས་ཅིག་ཞུས་པ་ཡིན་ན་ད་དེ་ཨི་ཏྲ་ལི་ལ་ཡོད་བསྡད་པའི་ཁ་ཐུག་ལ་ང་མཐོ་རིམ་སློབ་ཆེན་གྱི་དགེ་རྒན་ཅིག་སོང་དུས་སྐབས་མིང་སྒང་དེ་ལ Professor ཟེར་བརྒྱབ་བསྡད་དུས་ཨ་ནི་ཡར་སྐད་ཆ་ཞིག་བཤད་ག་ཤོག་མར་སྐད་ཆ་བཤད་ག་ཤོག་ཟེར་གྱི་རེད། ད་དེང་སང་སྐད་ཆ་བཤད་ག་འགྲོ་བ་ཡིན་ན་གླ་ཆ་སྤྲད་མཁན་ཡོད་རེད་དེའི་དུས་ལ་མགོ་ནས་གཞུག་བར་དུ Free རེད་རི་ལི་དེ་སོ་སོས་སྤྲད་དགོས་རེད་ད་མོ་ཏྲ་ནི་ད་དུ་བ་དགེ་ཕྲུག་དེ་འདྲས་མོ་ཏྲ་ཡོད་མཁན་སོ་སོ་སྐུ་མཁྱེན་སྐུ་མཁྱེན་ད་ང་མོ་ཏྲ་ཞིག་གཏོང་དང་ཟེར་ནས་ལབ་ནས་འགྲོ་དགོས་རེད་ཨ་ནི་སྐབས་རེ་ཡང། ཨི་ཏྲ་ལི་སྐད་མ་འདང་པ་ཡིན་ན་སྐད་སྒྱུར་ཅིག་ཁྲིད་ནས་འགྲོ་དགོས་པ་རེད། ཨོ་དེ་འདྲའི་བྱེད་དུས་སྒང་ལ། ཐེངས་མ་མང་པོ་རེད་ད་ཐེངས་མ་མང་པོ་ང་སྐད་ཆ་བཤད་ས་ལ་གཅིག་མི་བརྒྱ་ཉིས་བརྒྱ་གསུམ་བརྒྱ་དེ་འདྲའི་ཚོགས་ཚོགས་རུག་རུག་བྱས་བསྡད་ས་ལ། མི་མང་གི་དཀྱིལ་ནས། རྒྱ་མི་གིས་ཁྱེད་ཚོ་ལ་ཕ་གི་དཔེ་མི་སྲིད་བཀའ་དྲིན་ཆེན་པོ་གནང་བཞག་ཡོད་རེད་བོད་ལ་གློག་མེད་སར་གློག་བཙུགས་བཞག་ཆུ་མེད་སར་ཆུ་ཁྲིད་བཞག་ད་ཁྱེད་རང་ཚོ་སྔན་མ་ད་ག་གས་མེད་པའི་གི་ལུང་པ་ཞིག་བྱས་ནས། ཕྱི་ལོ་ཕལ་ཆེར་ད་ལོ་ཉི་ཤུ་སུམ་ཅུ་ཙམ་སྔོན་དུ་བ་ལ་ཕལ་ཆེར་ཨི་ཏྲ་ལི་དམར་ཤོག་ལུང་པ་བཟོ་འདྲ་པོ་ཅིག་ཆགས་བསྡད་ཡོད་རེད་ལ་དམར་ཤོག་དེ་ཤུགས་ཆེན་པོ་ཞེ་པོ་ཅིག་རེད་དམར་ཤོག་དེ་ཤུགས་ཆེན་པོ་ཡིན་པ་ཙམ་མ་རེད་མའོ་རང་གི་ཕ་གི་ཁོ་ཚོ་ལ Unity Festival ཟེར་ཅིག་འཚོགས་ཡས་ཡོད་རེད་དེ་དུས་ཕ་གི་མའོ་གི་པར་དང་ཨ་ནི་ང་ཚོས་མའོ་གི་དེབ་ཆུང་དེ་འདི་གི་དེ་བཙོང་ཡ་ཡོག་རེད་ང་དེ་ཚོ་ལྟ་ག་འགྲོ་བྱེད་དུས་ཨ་ནི་ཞེ་དྲག་དཀའ་ལས་ཁག་པོ་རེད་བོད་གི་གནས་སྟངས་གནས་ཚུལ་ཤེས་མཁན་ཡོག་མ་རེད་ཨ་ནི་སྒྲུང་བཤད་པའི་ལོ་རྒྱུས་བཤད་པ་ཡིན་ནའི་ཞེ་པོ་ཅིག་ཧང་སང་སང་ཧོན་ཐོར་ཐོར་བྱེད་མཁན་ཟེར་གང་ཡང་ཡོག་མ་རེད་ད། ཆོས་ཚོགས་ནང་ལ་ཡོད་བསྡད་པའི་གནས་སྟངས་འདི་གི་དེ་ཁྱེད་རང་ལ་དྲང་བཤད་ཅིག་ཞུས་པ་ཡིན་ན། ཆོས་ཚོགས་བླ་མ་དགེ་བཤེས་དང་དེ་འདྲའི་གི་རིགས་དེ་གའི་དེ་ནི་མི་སོ་སོའི་གྲྭ་ས་གྲྭ་ཚང་དང་ཁང་ཚན་དང་ཨ་ནི་ཤག་ཚང་དང་དེ་ཚོའི་གི་སྐྱིད་སྡུག་དང་དེ་ཚོའི་གི་ཨ་ནི་ཁང་པ་རྒྱབ་ཡ་རེད་ད་ཅིག་དགོན་པ་གྲྭ་ཚང་རང་ལ་ཤུགས་རྒྱབ་པ་རེད་མ་གཏོགས་མི་མང་སྤྱི་ལ་ཕལ་ཆེར་ཕྱག་ལས་གནང་མཁན་དང་དེ་འདྲའི་ཐོག་ལ་ཡ་ཅིག་ཞུ་གཏུག་བྱེད་མཁན་དང་དཀའ་ངལ་སེལ་ཡ་གི་ཐབས་ཤེས་བྱེད་མཁན་དེ

མང་ཆེ་བ་དག་སོ་སོའི་དགོན་པ་རང་སོ་སོའི་དགོན་པ་དང་སོ་སོའི་གྲྭ་ཚང་དང་སོ་སོའི་ཁང་ཚན་དང་ཨ་ནི་སོ་སོའི་ཤག་ཚང་ཟེར་ཡ་དེའི་གི་གནས་སྟངས་ཅིག་ཆགས་དུས་སྒང་ལ་དཔེ་དཀའ་ལས་ཁག་པོ་རེད་མཐོ་རིམ་སློབ་གྲྭ་ལས་ཡ་ག་ཅིག་ང་མཐོ་རིམ་སློབ་གྲྭ་བསླབ་དུས་སྒང་ལ་ང་ཚོའི་དེའི་ལོ་ལྔ་གི course རེད Diploma དེ་རེད་དེ Italy གཞུང་གི་ཡིག་ཚད་རེ་ཐོག་ལ་འགྲོ་དགོས་གི་ཡོད་རེད་བྱས་ཙང་དེའི་གི་དྲུག་དེ་གས་དེ་མང་ཆེ་བ་མཐོ་རིམ་སློབ་གྲྭའི་ནང་ལ་འགྲོ་བསྡད་པའི་གི་སྤུ་གུ་དེ་ཉུང་ཉུང་རེད་མང་ཆེ་བ་དགེ་རྒན་ཨ་ནེ་ཅིག་གསར་འགོད་པ་ཨ་ནེ་ཉམས་ཞིབ་པ་འོ་དེ་འདྲ་ཅིག་ཡོད་དེ་དུས་སྒང་ལ་ང་གི་སྐད་ཆ་བཤད་དེ་ངས་དེ་ཚང་མ་ང་བོད་བོད་བོད་ད་ག་ཟེར་དགོས་རེད་བོད་སྐད་དང་བོད་ཡིག་དང་ཨ་ནེ་རྒྱལ་རབས་དང་ཅིག་ཅིག་མིང་གོ Philosophy བཏགས་ཡོད་རེད་ད་ཡིན་ན་ཡང་ཅིག་ཏོག་ཙམ་ནང་པའི་ཆོས་ཀྱི་འགྲོ་སྟངས་དེ་གའི་དེ་འགྲེལ་བཤད་ཅིག་བྱས་པ་རེད་མ་གཏོགས་མང་ཆེ་བ་མཁས་པ་དང་ཨ་ནི་ཅིག་ལས་ཀ་གལ་ཆེན་པོ་བྱེད་མཁན་ཅིག་ཡོད་དུས་སྒང་ལ་ངས་ད་ཁོང་ཚོའི་དགེ་རྒན་ང་ཡིན་ཙང་ངས་ཀྱི་བཤད་པ་དེ་ག་དེ་ཉན་ནས་ཨ་ནི་ཕྲན་བུ་ཁོ་རང་ཚོའི་ངོས་ནས་ཕར་བཤད་ཚུར་བཤད་བྱས་ནས་འབྲེལ་བ་ཡོང་ཡ་ཅིག་དང་ད་ནི་ངའི་སུས་ཀྱི་ད་ལྟ་གྲོགས་པོ་བཟའ་ཚང་དེས་ངའི་དེབ་ཁོ་རང་ཚོའི། པར་རྒྱབ་པ་ག་ཟེར་ར་ད་པར་མང་པོ་ཞེ་པོ་ཅིག་ད་ཕ་གི་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་ནང་དུ་བ་ལ་བོད་ལ་འགྲོ་ཨ་ནི་ཕ་གི་གངས་རིན་པོ་ཆེ་གི་སྐུ་པར་དང་དེ་འདྲ་མང་པོ་ཞེ་པོ་ཅིག་ཡོད་རེད་ད་བོད་གོ་ད་འདི་གི་ཨ་ནི་ནང་ལ article དེ་འདྲ་ཁ་ཤས་ཅིག་བྲི་རོགས་བྱིས་ལབ་དེ་ངས་བྲིས་འོ་ད་དེ་ནི་འབྲེལ་བ་ཆགས་བྱས་ན་ཨ་ནི། གྲོགས་པོ་བློ་ཐུབ་ཅིག་ཆགས་བྱས་ནས་ང་རའི་ངོས་ནས་བྱབ་མ་ལོས་པ་བྱས་བོད་ཀྱི་སྤྱི་ཚོགས་རང་ལ་བྱེད་ཁོ་རང་ཚོ་ཡིན་ནའི་རྒྱ་གར་ལ་རྒས་གསོ་ཁང་རེད་སློབ་གྲྭ་རེད་ད project ག་རེ་ཡོད་ནའི་མཉམ་དུ་ཁྲིད་ཁྲིད་པ་བྱས་ཚ་བ་གི་དུས་སྐབས་རེད་ཕ་གི་དུག་སྦྲང་གིས་ཟས་ག་ཚོད་སྡུག་པོ་མྱངས་ནའི་མཉམ་དུ་རང་ཁྲིད་ཁོ་རང་ཚོ་རང་ལ་བྱེད་བཅུག་བྱས་པ་རེད་ད་ད་ད་ཁྱེད་བྷན་དྷ་ར་དུ་བ་གཞིས་ཆགས་དེ་ཚོ་ཧ་གོ་གི་རེད། ཨ་ནི། མི་ཁོ་རང་ཚོ་ཁྲིད་ནས་འགྲོ་བཞག་གི་ཡོད་བྱས་ཙང་འདི་གས་དེ་གས་བྱས་པ་རེད་མ་གཏོགས་གཞན་བོད་དོན་ཟེར་མཁན་ད་ཕྱིས་སུ་བ་ལ་ད་ཕྱི་ལོ་ཉིས་སྟོང་གི་ལོགས་སུ་བ་ནས་ཅིག་བོད་ཀྱི་གནས་སྟངས་གནས་ཚུལ་རེད་འདི་གས་དེ་ལ་ཅིག་ཅིག་དོ་སྣང་ཡོང་ཡག་རེད་ད་ག་དུས་སྐྱབས་མགོན་རིན་པོ་ཆེ་ཆིབས་བསྒྱུར་གནང་པ་ཡིན་ནའི་ཨ་ནི་བོད་ཀྱི་གནས་སྟངས་རེད་དེ་གས་དེ་ཅིག། ནང་པའི་ཆོས་རེད་འདི་གའི་དེ་ལ་ཅིག་མོས་གུས་ཞུ་ཡ་ཨ་ནི་དེ་ནང་བཞིན་པ་ཅིག་དུ་བ་དོན་གཅོད་བརྒྱུད་ནས་ཡ project དེ་འདྲ་ཡོད་པ་ཡིན་ན་ཨ་ནི་དེ་ལ་ཡ་ཅིག་རོགས་རམ་ཞུ་ཡ་ཨོ་དེ་འདྲའི་ཐོག་ནས་གནས་ཚུལ་ཅིག་ཆ་དཀའ་ལས་ཁག་པོའི་ཐོག་ནས་ཆགས་པ་རེད་མ་གཏོགས་ཞེ་དྲག་དཀའ་ལས་ཁག་པོ་ཡོད་རེད་ལ་ད་དེ་སྤྱིར་བཏང་ནས france མི་དང Italy མི་གཉིས་ཏོག་ཙམ་ཁག་ཁག་རེད france དེ Asia གི་རིག་གཞུང་དང་དེ་ཚོ་ལ་དོ་སྣང་ཆེན་པོ་བྱེད་སོང་དུས་གང་ལ་ཨེ་ཤ་ཡའི་གི་གནས་ཚུལ་གནས་སྟངས་ཤེས་གི་རེད་བོད་གི་གནས་ཚུལ་གནས་སྟངས་འདི་གི་དེ་མང་ང་ཅིག་ཤེས་གི་རེད་ད་ད་ལྟའི་ཆ་ལ་ཅིག་ག་ཟེར་དགོས་རེད་ཡོ་རོབ་སྤྱི་ཡོངས་གི་བོད་པའི་གནས་ཚུལ་རེད་དཀའ་ངལ་རེད་ད་ཅིག་ང་ཚོའི་སྐྱབས་བཅོལ་གི་སྒྲིག་འཛུགས་རེད་དེ་ཚོའི་སྐོར་ལ་འགྲོ་སྟངས་ཅིག་གནས་སྟངས་གནས་ལུགས་འདི་གི་དེ་ཤེས་བསྡད་མཁན་དེ་མང་པོ་རེད་མ་གཏོགས་ས་ལ་སྤྱིར་བཏང་ནས། ཨི་ཏྲ་ལི་ལ་ཞེ་དྲག་དཀའ་ལས་ཁག་པོ་རེད་དཔེར་ཆ་བཞག་པ་ན་ཨི་ཏྲ་ལི་ལ་བོད་མི་ཕེབས་མཁན་ཚང་མ་ལ་སྐྱབས་བཅོལ་གི་ཅིག་ག་ཟེར་དགོས་རེད་ངོས་འཛིན་ནམ་ཡང་གནང་ཡོད་མ་རེད་བྱས་ཙང་ང་ཚོ་ཨི་ཏྲ་ལི་ལ་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུའི་ནང་དང་ཉིས་སྟོང་ནང་དུ་བ་ལ་ཕལ་ཆེར་ཨི་ཏྲ་ལིའི་ནང་ལ་ཕལ་ཆེར་མི་ལྔ་བརྒྱ་དྲུག་བརྒྱ་འདི་འདྲ་ཡོད་དེ་དེ་གའི་དེ་ཆ་ཚང་ཅིག་ཨ་ནི་ཡིག་ཆ་དེ་གའི་བརྟན་པོ་མེད་པ་དང་དེ་འདྲའི་སྐྱབས་བཅོལ་གི་ཨ་ནི་ཅིག་གནས་ཚད་དེ་གའི་དེ་ཁོ་རང་ཚོས་ཞལ་བཞེས་མ་གནང་ཙང་མང་ཆེ་བ Swiss France Germany ཨ་ནི Belgium དུ་བ་ལ་ཡ་སྐྱབས་བཅོལ་ཞུ་གར་ཕེབས་བྱས་ནས་ཨ་ནི་དུ་བ་ནས་ཕ་གི་དཀའ་ངལ་སེལ་བྱས་ད་ནི་ང་ཚོ་དཔེར་ན Italy ལ་ཆ་བཞག་པ་ཡིན་ན་ཁྱོན་བསྡོམས་ནས་མི་ཉི་ཉིས་བརྒྱ་ཙམ་མ་གཏོགས་ཡོག་མ་རེད་དེའི་ནང་ནས་ད་ང་ཚོ་འབྲེལ་བ་ཡོད་བསྡད་མཁན་གི་ད་ཅིག་ཅིག་བརྒྱ་དང་བརྒྱད་ཅུ་ཙམ་ཅིག་ཨ་ནི་ཅིག་ཅིག་ཕན་ཚུན་འབྲེལ་བ་ཡོད་བསྡད་པ་ཅིག་འདི་མ་གཏོགས་མེད་དུས་གང་ལ་འདི་གའི་དེ་ཨ་ནི་ཚང་མ་ལ་སྙོབ་ཐུབ་གི་ཡོག་མ་རེད་སྙོབ་མ་ཐུབ་ཙང་ད་ཨི་ཏྲ་ལི་བོད་མཛའ་འབྲེལ་ཚོགས་པ་ཅིག་ཡོག་རེད་ཨ་ནི་ཨི་ཏྲ་ལི་བོད་རིགས་ཚོགས་པ་ཅིག་ཡོག་རེད་ཨི་ཏྲ་ལི་མཛའ་འབྲེལ་ཚོགས་པ་དེ་སྤྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་དུ་བ་ལ་ད་ང་བྱས་ཨ་ནི་ངའི་གྲོགས་པོ་ཁ་ཤས་ཅིག་བྱས་དེ་ཚོས་གས་ཨ་ནི་ཚོགས་པ་ཅིག་བཙུགས་དགོས་ཀྱི་འདུག་ཟེར་ལབ་ཚོགས་པ་དེ་དེབ་སྐྱེལ་བྱས། བརྒྱད་ཅུ་གྱ་བརྒྱད་ཡིན་ན་གྱ་དགུ་ཡིན་ན་དེ་འདྲ་ཅིག་ཡོད་སྐྱབས་མགོན་རིན་པོ་ཆེ་ཕ་གི་རོམ་ལ་ཆིབས་བསྒྱུར་གནང་བསྡད་པའི་ཁ་ཐུག་ལ་ཨ་ནི་རྩ་ཅིག་བཅའ་ཁྲིམས་ཅིག་ག་ཟེར་དགོས་རེད་ད་ཚོགས་པའི་གི Guide Line ཅིག་བཟོས་དེ་ངའི་གི་བོད་ཡིག་ནང་ལ་བསྒྱུར་སྐུ་མདུན་ལ་ཆ་ཚང་སྙན་སེང་ཞུས་དེ་གའི་དེ་རྗེས་ཨ་ནི་ཚོགས་མི་དང་པོ་སྐོར་སྐྱབས་མགོན་རིན་པོ་ཆེ་གི་ལ་ཨ་ཅིག Card ཅིག་རྟེན་འབྲེལ་བྱས་ནས་ཡར་ཕུལ་འདུག་བྱས་ནས་ཨ་ནི་དེ་དུས་ནས་བཟུང་སྟེ། ཨ་ནི་ཅིག་ཨ་ད་དམར་མདའ་ལས་ཅིག། བོད་པའི་གི་བདེ་སྡུག་རེད་ད་གཙོ་གཙོ་ཆབ་སྲིད་ཀྱི་ཐོག་ལ་ཡ་ཨ་ནི་ཐུག་ན་ཅིག་ག་སུ་རེད་འབྲེལ་བ་ཞུ་ཆོག་རེད་དེ་ཚོ་ཐོག་ལ་ཅིག་ཏེས་ཅིག་ག་སུ་རེད་རྒྱུས་ལོན་ཡོད་དེ་མཁན་གྱི་ཨ་ནི་ཚོགས་པ་ཅིག་ཆགས་ཙང་ཨ་ནི། དུ་བ་ག་བ་སྐད་བཏང་བ་ཡིན་ནའི་ནི་དེའི་ནང་ནས་ཚོགས་མི་ཁ་ཤས་ཕེབས་ཡ་དང་ཚོགས་གཙོ་ཚོགས་གཞོན་དང་ང་དེའི་སྐབས་ལ་ཚོགས་གཙོ་བྱས་ཆོག་གི་ཡོག་མ་རེད་ཨི་ཏྲ་ལི་མི་སེར་བསྐོ་གི་ཡོག་རེད་བརྒྱད་ཅུ་གྱ་བདུན་དང་གྱ་བརྒྱད་དུ་བ་ལ་ཨི་ཏྲ་ལི་མི་སེར་ཚོགས་པ་ག་རེ་ཡིན་ནའི་ཨི་ཏྲ་ལི་མི་སེར་ཚོགས་གཙོ་དེ་ཨི་ཏྲ་ལི་མི་སེར་བསྐོ་གི་ཡོག་རེད་ང་ཚོགས་གཞོན་ལོ་དྲུག་ཙམ་བྱས་ནས་ཞབས་ཕྱི་ཞུས་པ་ཡིན་ཨ་བྱས་ཙང་ད་སྐད་བཏང་བ་ཡིན་ན་ད་དུ་བ་ཅིག་བོད་པའི་གནས་སྟངས་གནས་ལུགས་དེ་ག་དེ་ཕར་ཚུར་བཤད་ག་འགྲོ་ཡ་དང་དེ་འདྲའི་ཞབས་ཕྱི་ཅིག་ཞུ་བྱས་པ་དང་ད་ལྟའི་ཐོག་ལ་གནས་སྟངས་ཨའུ་ཨའུ་ཙམ་རེད་དེའི་དུས་སྐབས་ལ་དཔེ་དཀའ་ལས་ཁག་པོ་ཡོད་རེད་དཔེ་ཆ་བཞག་ན་སྤུ་གུ་སྦྱིན་བདག་ཅིག་འཚོལ་དགོས་ཡོད་ན་འདི་ང་ཚོ་ཆོས་ཚོགས་ནང་ལ་ཡོང་བསྡད་མཁན་གྱི་མི་དེ་ཚོ་ལ་ཨ་ནི་པར་འདི་ཚོ་རྩིས་འདྲ་ཅིག་བརྒྱབ་ཨ་ནི་དེ་འདྲའི་འདྲ་ཅིག་བྱས་ནས་རེད་མ་གཏོགས་དམིགས་བསལ་གྱི་ཅིག་ད་ལྟའི་ནང་བཞིན་པ་ཨ་ནི་དྲ་རྒྱ་ཡོག་མ་རེད་ཨ་ནི་གས

ད་གཞུང་རང་གི་སྐྱབས་བཅོལ་གྱི་གནས་ཚད་བསྒྲིགས་ཡོད་མ་རེད་ད་མང་ཆེ་བ་ལ་དེ་ག་ས་ཁ་ཤས་ཁ་ཤས་ལ་ད་ཆོག་མཆན་རག་པ་དེ་གའི་དེ་ཨ་ནི་རྒྱ་མི་གི་ག་ས་ད་མི་གི་ལ་ལུང་པ་དེ་མིང་བྲིས་དགོས་དུས་སྐབས་ལ།

བོད་པ་དེ་གའི་དེ་བོད་པ་སྐྱབས་བཅོལ་ཡིན་པ་ཅིག་གོ་ཅིག་ངོས་འཛིན་གནང་གི་ཡོད་རེད། ཨི་ཏྲ་ལི་ལ་དེ་རྩ་བ་ཉིད་ནས་ཡོད་མ་རེད་དེ་ཁྱོན་ནས་ངོས་འཛིན་གནང་གི་ཡོད་མ་རེད། ད་ལྟ་ཡོད་དེ་བ་དེ་གའི་དེ Tourist Visa བྱས་ཨ་ནི་དུ་བ་ལ་ཆོག་མཆན་གི་དུ་བ་རག་ནས་ཨ་ནི་ཅིག་དཔེར་ན་ང་ཆ་བཞག་བ་ཡིན་ན་ང་ཚོ་དཔེ་རྐང་བཙུགས་ནས་དེ་ཕྱི་རྒྱལ་ལ་ཡོང་ཡ་བྱས་དུས་བལ་ཡུལ་རང་ནས་ཕ་གི་བལ་ཡུལ་མི་སེར་གི་ལག་ཁྱེར་བཟོས་བྱས་ནས་ཡོང་པ་རེད་མ་གཏོགས་ས་ལ་གཏོགས་དཀའ་ལས་ཡོད་རེད་ད་ལྟ་འདིའི་ནང་ལ་ཡོད་དེ་གི་དེབ་སེར་པོ་གི་དེ་གི་དེ་ཉུང་ཉུང་རེད་མང་ཆེ་བ་ལ་ཨ་ནི་ཅིག་ལག་ཁྱེར་འདྲ་མིན་ཁྱེར་ནས་ཡོང་བསྡད་པ་རེད་པ་ཨ་ནི་དེ་འདྲའི་ཅིག་ཐོག་ནས་དཀའ་ངལ་ཞིག་སེལ་ནས་དུ་བ་ཨ་ནི་ག་རེ་ཟེར་དགོས་རེད་ད་ལོ། བཅུ། ཅིག་ལས་ཀ་བྱས་པ་ཡིན་ན་ཨ་ནི་མི་སེར་གྱི། ཅིག་ཞུ་ཆོག་ཡ་གི་ཐོབ་ཐང་ཅིག་ཡོད་དུས་གང་ལ་དེ་འདྲས་ཞུས་ནས་དཀའ་ངལ་སེལ་ནས་བསྡད་བསྡད་མཁན་མང་པོ་ཅིག་རེད་མ་གཏོགས་ཅིག་གཞུང་རང་གི་སྐྱབས་བཅོལ་གྱི་གནས་ཚད་དང་སྐྱབས་བཅོལ་ལ་ཡ་དཔག་པའི་གི་ཨ་ནི་ཅིག་ཡང་ཅིག་ཅིག་དངུལ་སྤྲད་ཡ་བཟོ་འདྲ་རོགས་རམ་བྱེད་ཡ་བཟོ་འདྲ་དེ་ཨི་ཏྲ་ལི་ལ་རྩ་བ་ཉིད་ནས་ཡོག་མ་རེད་ད་ད་ལྟ་མི་རིགས་ནག་རིགས་དང་ནག་པོ་དང་དེ་ཚོ་ལ་མིན།

ད་ཡིན་པའི་ནས་ད་ལྟ་འདི་ནང་ལ་ཆོས་གྲུབ་ལགས་ཀྱི་དེ་ཕྱག་ལས་གནང་ཡག་འདི་མང་ཆེ་ཅིག་མི་དང་མིའི་འབྲེལ་བའི་ཐོག་ནས་ད་གང་ད་རོགས་སྐྱོར་གྱི་ཕྱག་ལས་མང་པོ་ཅིག་གནང་འདུག་གང་ལ་དེ་ད་དཔེར་ན་ལྷག་པར་དུ་ཨི་ཏྲ་ལི་ནང་ལོགས་ལ་མི་རིགས་འདི་གི་ཤེས་ཡོན་དང་དེ་གའི་ཐོག་ནས་ཁོ

དཔེ་དཀའ་ལས་ཁག་པོ་ཡོད་རེད་ལ་ད་དྲང་པོ་ཞུས་པ་ཡིན་ན་ག་རེ་རེད་ཟེར་ན། མི་སུ་འདྲ་ཅིག་ལ་དཔེ་ཆ་བཞག་པ་ཡིན་ན་ད Project ཆེ་ཁག་ཅིག་ཕར་བཞག་ནས་ང་ཚོའི་ཕྲུ་གུ་གི་མི་ཚང་ཉམ་ཐག་ཅིག་གི་ཕྲུ་གུ་ཅིག་སྦྱིན་བདག་ཅིག་འཚོལ་དགོས་ཀྱི་ཡོད་པ་ཡིན་ན་ཨ་ནི་ཐོག་མ་དེ་ང་ཚོའི་བོད་ཀྱི་ལོ་རྒྱུས་ཅིག་ལབ་དགོས་རེད་ཨ་ནི་བོད་ནས་ཅིག་རྒྱ་གར་ནང་ལ་བཙན་བྱོལ་ཡོང་སྟངས་ཨ་ནི་རྒྱ་གར་ནང་ལ་གཞིས་ཆགས་འདུག་ཟེར་བྱས་ནས་སྐྱབས་མགོན་རིན་པོ་ཆེའི་ཐུགས་རྗེ་བཀའ་དྲིན་རེད་རྒྱ་གར་གཞུང་གིས་རོགས་རམ་བྱས་ནས་ས་ཆ་ག་འདྲ་ཅིག་ལ་ཕ་གི་ག་འདྲ་ག་འདྲ་ལ་ད་གཞིས་ཆགས་ཅིག་འཚོགས་ཀྱི་ཡོད་པ་ཨ་ནི་གཞིས་ཆགས་དེ་གས་དེ་གནས་སྟངས་ག་འདྲས་བྱས་ནས་ཡོད་པ་དེ་གས་དེ་སྒྲུང་རིང་པོ་བྱས་ནས་ཅིག་བཤད་དགོས་ཀྱི་ཡོད་རེད་ད་དེ་ཀླད་པའི་ནང་འཛུལ་བ་ལ་ད་ཕ་གི་ཐབས་ཤེས་ཡོད་རྒུ་རྩལ་སྤྲུགས་ཐོག་ནས་ཀླད་པའི་ནང་ལ་ཅིག་བཅུག་ཨ་ནི་ད་དེའི་སྒང་ལ་ཨ་ནི།

ད་རྒན་གསོ་ཁང་གི Project དང་དེ་ཚོ་ང་མི་ལ་ཕ་གི་ཕལ་ཆེར་ཞུ་ཞུ་མ་ཁོག་བྱུང་པ་རེད་ང་ཚོའི་གྲོགས་པོ་དེ་གེ་དེའི་ཕར་རྒྱ་གར་ལ་ཁྲིད་དུས་དེ་གནས་སྟངས་དེ་གེ་དེ་བྱེད་ཨ་ནི་མཉམ་དུ་དེ་གེ་དེ་ཕ་གི་དགེ་མཚན་དང་ད་ཕ་གི་ཕན་ཐོགས་རེད་ད་ག་ནང་བཞིན་མ་ཁོ་རང་ཚོ་ད་ཕ་གི་རྒན་གསོ་ཁང་རེད་ཨ་ནི་རྒན་འཁོགས་ཀྱི་སྐབས་དེ་གའི་དེ་དཀའ་ངལ་རྩ་བ་ཉིད་ནས་མེད་པ་ང་ཚོའི་ཕ་གི་རྒན་འཁོགས་དེ་གའི་དེ་ད་ཕ་གི་གཅིག་ཕ་མ་ཨ་ག་ཟེར་ར་ཕྲུ་གུ་བུ་ཕྲུག་མེད་མཁན་ད་ག་ནང་བཞིན་པ་བཟའ་ཚང་ཨ་ནི་གཅིག་ཨ་གཅིག་གཅིག་ཨ་གཅིག་ནད་གཞི་ནད་གཅོང་ཡིན་བསྡད་མཁན་ད་ག་ནང་བཞིན་པ་ཨ་ནི་གཅིག་ཁེར་རྐྱང་མ་དེ་འདྲ་མང་པོ་གཅིག་ཡོད་བསྡད་དུས་དེའི་གནས་ཚུལ་གནས་སྟངས་དེ་གའི་དེ་ད་ཁོ་ང་ཚོ། ཅིག་མཉམ་དུ་སྐད་ཆ་བཤད་སྟངས་ནས་མ་སོང་ནས་སྡུག་སྐད་འདྲ་ཅིག་རྒྱབ་ཁོ་གནས་ཚུལ་གནས་སྟངས་འདི་གས་དེ་གས་ཤིག་རྒྱས་པ་བྱས་ཞུས། ཨ་འདི་གས་དེ་ཁོ་རང་ཚོ་ཅིག་འཚོལ་དགོས་ཀྱི་ཡོད་ན་གནས་ཚུལ་འདི་གས་དེ་ཞིབ་འཇུག་བྱེད་དགོས་ཀྱི་ཡོད་ན་དོན་གཅོད་ཀྱི་ཁ་བྱང་འདི་གས་དེ་སྤྲད་བྱས་པ་ཡིན་ན་ཁོ་ཚོ་དོན་གཅོད་ལ་བཀའ་འདྲི་ཞུ་གི་མ་རེད་ག་གས་བྱེད་ཀྱི་མ་རེད་ཡིན་ནའི་འདི་འདྲའི་ཐོག་ལ་ཨ་ནི། ཁོ་རང་ཚོའི་བློ་བདེ་པོ་ཅིག་ག་ཟེར་བ་རེད་ད་ཅིག་བློ་ཁ་ཁེངས་ཅིག་མ་བྱུང་ན་ད་ང་རང་གཉིས་རྒྱ་གར་ལ་འགྲོ་ཟེར་རྒྱུ་རེད་ཨ་ནི་ད་རྒྱ་གར་ལ་འགྲོ་ཟེར་ནས་རྒྱ་གར་ལ་ཁྲིད་ས་ཆ་ད་ག་རང་ལ་ཁྲིད་མི་ཚང་ནང་ལ་འགྲོ་ཨ་འདི་གནས་ཚུལ་གནས་སྟངས་ཅིག་བཤད Project ཡོད་པ་བྱས Project ཟེར་མཁན་དེ་ག་འདྲ་ཅིག་བསྟན་པ་ཡིན་ནའི་ཉུང་མཐའ་ལ་བརྒྱ་ཆ་བཅུ་ཉི་ཤུ་ཅིག་སོ་སོའི་སྒྲུབ་ཐུབ་པ་ཅིག་དགོས་རེད་མ་གཏོགས་ད་ནི་བཀྲ་ཤིས་དབང་ཕྱུག་ལགས་ཐུགས་མཁྱེན་གྱི་རེད་ང་ཚོས Project ག་རེ་ཡོད་པ་ཡིན་ནའི་བོད་པའི་གི Project ལ་བརྒྱ་ཆ་བཅུ་གནང་མཁན་ཡོད་མ་རེད་སོ་སོའི་ངོས་ནས་ཡིན་ནའི་བརྒྱ་ཆ་བཅུ་ཡོད་པ་གི Budget ནང་ལ་བླུགས་ཤོག་ཟེར་བྱས་ནས་ངས་ཞུ་བསྡད་ཀྱི་ཡོད་རེད་དཔེར་ན་རྩིས་གཅིག་བཅུ་དགོས་པ་ཡིན་ནའི་བརྒྱ་ཆ་བཅུ་དེ་ང་རང་ཚོས་སྤྲད་ཀྱི་ཡིན་བརྒྱ་ཆ་བརྒྱད་ཅུ་དེ་ཁྱེད་རང་ཚོས་སྐྱབས་འཇུག་གནང་རོགས་བྱེད་ཟེར་ཡག་ཅིག་དགོས་ཀྱི་ཡོད་རེད་ཨ་འདི་གས་དེ་ངའི་གི Project མང་ཆེ་བ་ལ་བརྒྱ་ཆ་བཅུ་རང་ད་ཡོང་གི་མ་རེད་དེ་བརྒྱ་ཆ་ལྔ་དྲུག་ཕལ་ཆེར་ང་རའི་ནང་གི་རང་གི་བློས་བཏང་རང་བྱེད་ཀྱི་ཡོད་ད་འདི་གས་དེ་ངས་མི་ལ་ལབ་ཀྱི་མེད་ག་རེ་ཟེར་བྱས་བི་ན་ང་ཆུང་ཆུང་སྒང་མཐོ་རིམ་སློབ་གྲྭ་བསྡད་དུས་སྒང་ལ་ང་ཚོའི་ཝ་ར་ཎ་སི་བསྡད་དུས་སྒང་ལ Identity Card ཡིན་བྱས་ནས་དེབ་ཆུང་ཅིག་དམར་པོ་ཅིག་ཡོད་རེད་དེ་ནང་ལ་ཤོག་བཞི་ལྔ་ཅིག་ཡོད་རེད་ཤོག་བཞི་ལྔ་དེ་ནང་ལོགས་ལ་ངས་འདི་ནང་ལ་འབྲོམ་སྟོན་རྒྱལ་བའི་འབྱུང་གནས་ཀྱིས་གསུངས་བཞག་པའི་གི་ཚིག་ཅིག་བྲིས་བཞག་ཡོད་དེ་སྐྱབས་རྗེ་ཟམ་གདོང་རིན་པོ་ཆེས་སྔོན་མ་ཅིག་བཀའ་སློབ་ཀྱི་ནང་ལ་ཕེབས་སོང་བྱས་ཡུས་ཀོ་ལོང་ཆུང་བར་མཛོད་ཟེར་གྱི་ཡོད་རེད་བྱས་བཞག་པའི་ཡུས་དེ་ནམ་ཡང་བཤད་ཀྱི་ཡོད་མ་རེད་ཟེར་དེ་ང་ཕོག་པོ་ཞེ་པོ་ཅིག་བྱུང་ནས་ང་རས་སྤྱི་ཚོགས་ནང་ལ་ཞབས་ཕྱི་ག་རེ་ཞུས་པ་ནའང་མི་ལ་ངས་བྱས་བཞག་ཡོད་བཏང་བཞག་ཡོད་ཟེར་ནས་ཁྱོན་ནས་ཞུས་མ་མྱོང་ད་ཡིན་ནའང་ཕྱིས་སུ་དུ་བ་ལ་བཀའ་འདྲི་འདྲ་ཞུ། ཨ་ནི་པར་དེ་གས་དེ་མཐོང་བྱས་ནས་མི་ཁོ་རང་ཚོ་ཅིག་ཧ་གོ། དེ་འདྲའི་ཐོག་ནས་ཁྱེད་རས་ཅིག་བྱས་བཞག་གཉིས་བྱས་བཞག་ཟེར་བྱས་ནས་ལོག་ལོག་ཟེར་ད་དེ་འདྲ་དེ་འདྲས་ཅིག་ཞབས་ཕྱི་ཕུལ་ཡག་གི་གོ་སྐབས་རག་སོང་ཟེར་ཡག་ཅིག་མ་གཏོགས་ས་ལ་འདི་གི་གནས་ཚུལ་དེ་གས་དེ་ང་ཞེ་དྲག་མི་ལ་ཞུ་གི་མེད་ད་ག་ནང་བཞིན་པ་ད་ད་འདི project མང་པོ་རེད་དཔེར་ན་བྷན་དྷ་ར་ཆ་བཞག་ན་བུ་གསོ་ཁང་བརྒྱབ་ཡོད་རེད་ཕྲུ་གུ་དེ་གས་དེ་འཕྲོད་བསྟེན་དང་དེ་ཚོ་ཡོང་གི་མི་འདུག་ཟེར་ནས་བུ་གསོ་ཁང་བརྒྱབ་པས་ཕན་ཐོགས་ཀྱི་ཡོད་མ་རེད་ཉིན་གུང་ཉལ་དགོས་གི་ཡོད་རེད་ཉལ་ནས sponge བཏིང་དགོས་གི་ཡོད་རེད sponge དེ་གས་དེ་འགྲོ་སོང་ཆད་ཀྱི་ཡོད་རེད་ད་ནང་བཞིན་པའི་རྩེད་ཆས་ཉོ་དགོས་གི་རེད་ཁང་པ་ཉམས་གསོ་བྱེད་དགོས་གི་འདུག་དེ་ནས་ཡང Project ཆེད་དུ་བཏང་ནས་ཡ་གི་ཕ་གི Child Centers བྱས་ནས་ཁང་པ་རྒྱ་ཆེན་པོ་ཞེ་པོ་དེ་འདྲ་བརྒྱབ་ཕྱིས་སུ་ཕྲུ་གུ་མེད་དུས་སྒང་ལ་དེ་གས་དེ་ད་ཅིག་ཞལ་འདོན་ཚོགས་ས་དང། ལྷ་མོའི་གི་ཅ་ལག་བཞག་ས store ཨ་ནི་ཅིག་འདི་འདྲའི་གཞོན་ནུའི་གི་ལས་ཁུངས store འདི་འདྲས་སུ་བྱས་ནས་ཁོ་ཁོར་ཡུག་བེད་སྤྱོད་སྡུག་སྡུག་སུ་ཕྱིན་སོང་ད་དེ་ནས་ག་རེ་ཟེར་དགོས་རེད་ང་ཚོའི་གི་ལས་ཀ་ཆང་ཆུང་རིགས་དེ་མང་པོ་རེད་ད་ལས་ཀ་རྒྱ་ཆེ་ཅིག་བྱས་ན་མ་གཏོགས་འགྲིག་གི་མི་འདུག་ད་འདི་ག་རེ་ཟེར་དགོས་སྤྱི་ལ་ཕན་པ་ཅིག་ཡུན་རིང་ཅིག་གནས་ཐུབ་ཡ་ཅིག་བྱེད་ཐུབ་ན་ཡག་པོ་འདུག་དྲན་བྱས་འདི་ངའི project འདི་ག་རེ་ཟེར་དགོས་ད་འདི་ཌལ་ཧོ་སི་ལ་ང་ཚོའི་གི་མི་མང་ཚོ་ལ་ད་མ་འོངས་པ་གི་ཨ་ནི་ཅིག་ཕན་ཐོགས་ཡོང་ཡ་ཆེད་དུ hotel restaurant ཅིག་རྒྱབ་ཡ་གི project ཅིག་ད་ཕྱི་ལོ་ཆིག་སྟོང་ག་རེ་རེད་ཉིས་སྟོང་དགུ་སུ་བ་ནི project ཅིག་ངས་རྩོམ་བྱས་ནས་འདི་ངའི་གྲོགས་པོ་རེད་ཨ་ནི་ཁོ་རང་གི་བརྒྱུད་ནས france གི་ཁྱིམ་ཚང་ཅིག་གི་ཨ་ནི་མར་ཕྱག་རོགས་ཅིག་ཏོག་ཙམ་གནང་ཨ་ནི་མང་ཆེ་བ་ངའི་གྲོགས་པོ་གིས་གནང་བྱས་ནས་བྱས་ཨ་ནི་ང་ཚོའི་ཚོགས་པ་ཅིག་དེ་དུས་བཙུགས་ནས eco himal switzerland ཟེར་ཅིག་བཙུགས་བྱས་ད་ལྟ་འདི swiss lugano རང་ལ་ཚོགས་པ་དེ་ཡོད་དེ་རེད་ཚོགས་པ་བེད་ལས་བྱེད་དེ་གས་དེ་ང་ཚོའི་ག་ཟེར་དགོས་རེད། ཁ་ཐུག་ཞུས་པ་ན་ངར་མ་བེད་དེ་སེམས་ཤུགས་ཚ་བོ། དེ་ནི་བེད་དེ་དངོས་གནས་རྒྱ་གར་ལས་ལོ་ལོ་ངའི་མཉམ་དུ་འགྲོ་ཐུབ་མཁན། ཨ་ནི་ཅིག། ཕ་གིའི Project ཡོད་ས་ལ་ལྟ་ག་འགྲོ་ཐུབ་མཁན་ཚ་གྲང་ག་འདྲ་ཡོད་ན་གདོང་ལེན་བྱེད་ཐུབ་མཁན་ཨོ་དེ་འདྲ་ཤ་སྟག་ཅིག་ཡོད་དུས་སྒང་ལ། ཨ་འདི་ཟ་ཁང་འདི་རྒྱབ་ཐུབ་པ་ཡིན་ན་ཨ་ནི་ང་རའི་གི་འཆར་གཞི་འདྲ་དེ། དཔེར་ན Dalhousie གི་ཕོ་གསར་མོ་གསར་མང་པོ་ཅིག་འདུག་ལས་མེད། དེ་གི་དེ་ཟ་ཁང་དེ་ནང་འདུག་ག་ལ་ཅིག་ལས་ཀ་བྱེད་ཐུབ་ཡག་ཨ་ནི་ད་ག་ནང་བཞིན་པ་འདི་ནང་ནས་ཁེ་བཟང་ཏོག་ཙམ་བྱུང་པ་ཡིན་ན་མི་མང་ལ་བགོ་བཤའ་རྒྱག་དགོས་ཀྱི་ཡོད་བྱས་ནས་ངས་གི་དེ་ཞུས་འདི་ཕྱི་ལོ་ཆིག་སྟོང་ཉིས་སྟོང་དགུ་ནས་བྱས་ནས་འཆར་གཞི་བཏིང་ནས་ཆོག་མཆན་མ་རག་བྱས་ལྷག་ལྷག་ལྷག་ལྷག་ལྷག་ང་ཚོ་དངུལ་དེ་ཕ་གི bank ནང་ལ་ལྷག་ལྷག་ལྷག་བྱས་ནས་ང་ཚོ་བསག་བསག་རུག་རུག་བྱས་པ་དེ་ཕྱིས་སུ་དེ་ལ། ཉིས་སྟོང་བཅུ་ལོ་ལ་ད་འགྲིག་གི་འདུག་ཟེར་བྱས་ཉིས་སྟོང་བཅུ་གཅིག་ལོ་ལ་ད་ཕ་གི Chamba DC དེ་ག་ཟེར་དགོས་རེད་དུ་བ་ནས་ཆོག་མཆན་ཐོན་མ་སོང་ཡང་བཀག་ཤག་ཟེར་ཨ་སོ་ཀྲུ་ཡང་དོན་གཅོད་བརྗེས་ཤག་ཟེར་ཡང་དོན་གཅོད་ཟླ་བ་དྲུག་མ་གཏོགས་བཞུགས་མ་སོང་ཕེབས་ཚར་ཤག་ཟེར་ནི་དེ་འདྲའི་དཀའ་རྙོག་གི་ཐོག་ནས་ང་ཚོའི་གི་ད་འགྲིག་ཤག་ང་ཚོས་ས་ཆ་གཞན་དག་ལ་རོགས་པ་བྱེད་གི་ཡིན་དེ་དངུལ་དེ་ང་ཚོས་འདུག་ཟེར་ནས་བཀག་ཉར་ཞུས་ནས་འགྲིག་གི་མི་འདུག་ཨ་ནི་ཉིས་སྟོང། བཅུ་གཉིས་བར་དུ་ཨ་ནི་ཁྱེད་རང་ཚོ་ལ་དེ་ག་ཟེར་དགོས་རེད་དུས་ཚོད་སྤྲད་ཀྱི་ཡིན་དེའི་རྗེས་ལ་ཁྱེད་རང་ཚོ project དེ་ལག་བསྟར་བྱེད་མ་ཐུབ་པ་ཡིན་ན་ང་ཚོས project གཞན་དག་ཅིག་བྱས་འཆར་གཞི་ཡོད་ཟེར་བྱས་དེ་ནས་ཡང་ཁོ་རང་ཚོས་ཡང་ཡིན་དོན་གཅོད་ཅིག་ཕེབས་དོན་གཅོད་ཁོ་ཡར་རྒྱུག་མར་རྒྱུག་འགྲོ་ག་རོ་ཅིག་བྱས་ཡང་ཡིན་བྱས་བ་ལོག་ཚར་ཤག་ཡང་དེ་འདྲས་བྱས་ནས་ཉིས་སྟོང་བཅུ་གསུམ་ལོ་ལ་གཏན་འཁེལ་ཉིས་སྟོང་བཅོ་ལྔའི་ལོ་ལ་ཨ་ནི་དེ། ཟ་ཁང་དེ་གི་དེ་ལེགས་གྲུབ་བྱུང་པ་རེད་ལའང་ད་ཟ་ཁང་ཡག་པོ་བརྒྱབ་ཡོད་རེད་ཨ་ནི་དེ་ལ་ཁང་མིག room བཅུ་གཉིས་ཡོད་རེད་དེ་ནང་ལ room བཅུ་གཉིས་ནང་ལ Suite བཟོ་འདྲ་གཉིས་ཅིག་ཡོད་ཨ་ནི་འོག་དེ་ལ Restaurant གཅིག་ཡོད་རེད་ད་ནང་བཞིན་པ་ཟ་ཁང་ཅིག་བྱས་ཨ་ནི་ཚུར་ཕྱོགས་དེ་ལ་ཚོང་ཁང་བཙུགས་ཡག་ཅིག་བྱས་པ་ཡིན་ཕྱིས་སུ་ཁོང་ཚོ་ཚོང་ཁང་ད་བཙུགས་མི་འདུག་ཚོང་ཁང་བཙུགས་པའི་རྒྱུ་མཚན་དེ་ག་རེ་བྱས་པ་ཡིན་མ་གི། ཁོ་རང་ཚོ Dalhousie གི་རུམ་འཐག་གི་བཟོ་གྲྭའི་གི་མ་གི showroom དེ་གི་དེ་མེ་ལ་ཤོག་རེད་ཟེར་ཨ་བྱས་ཙང་དེ་ལ་ཨ་ནི showroom བཙུགས་ཨ་ནི་དུ་བ tourist སླེབས་པ་ཡིན་ན་ཁོ་ཚོའི་ཅ་ལག་དེ་གི་དེ་ལྟ་ཡག་བྱས་ཉོ་ཆ་རྒྱག་གི་རེད་འདུག་ཟེར་ནས་ལབ་ཁ་ཅིག་བྱས་པ་ཡིན་ཨ་ནི་ཕྱིས་སུ་དེ་དེ་ལག་བསྟར་ཡག་པོ་ཅིག་བྱུང་མི་འདུག་ཡིན་ན་ཡང་དེ་དཀྱིལ་དེ་ན hall བཟོ་འདྲ་དེ་ཅིག་དཔེ་རང་རྒྱ་ཆེན་པོ་ཡོད་རེད་དེ་མི་མང་ཚོས party བཏང་ས་བཏང་ཨ་ནི་ཚོགས་ཚོགས་རུག་རུག་བྱེད་ས་དང་དེ་འདྲའི་ལ་ཕན་ཐོགས་ཆེན་པོ་བྱེད་ཨོ་འདི་ཅིག་རྒྱབ་ཐུབ་སོང་འདི་ད་འདི་ལས་བྱེད་པ་ཅིག་ཕོ་གསར་མོ་གསར་མང་པོ་ཅིག་དེ་ཕྱག་ལས་གནང་གི་ཡོག་རེད་ལ་ཨ་ནི་དོན་གཅོད་རྙིང་པའི་ཁ་ཐུག་དུ་བ་ལས་ཅིག་ལོ་ལོ་ལ་ཁེ་བཟང་བྱུང་ཤག་བ་དེ་གེ་དེ་ཅིག་མི་མང་ལ་ཡག་ཆ་བགོས་འདྲ་བོ་ཅིག་བྱེད་ཅིག་ཞེ་དྲག་མེད་པ་ཡིན་ནས་ཅིག་སྒོར་མོ་ཉིས་བརྒྱ་སུམ་བརྒྱ་ག་ཚོད་ཅིག་ཡོད་ནས་འདི་ཅིག་བྱེད་འགྲོ་སོང་པི་ད་དཀའ་ངལ་ཆེ་ཤོས་དེ་ག་རེད་ཟེར་བྱས་པ་ཡིན་ན་ཕི་གི་ལ།

མུ་མཐུད་ནས་འགྲོ་བསྡད་ཀྱི་ཡོད་རེད། ཁ་རྩང་ཉེ་ཆར་རང་ངས་ད་ལྟ་ལོ་ལོ་གི་ཁེ་བཟང་དང་གྱོང་གུད་ག་འདྲ་བྱུང་སོང་ཟེར་བྱས་ནས་ཡ་གཅིག་ཡ་བཀའ་འདྲི་གཅིག་ཞུས་པ་ཡིན་དེ་གའི་དེ་ད་གྱོང་མེད་པའི་ཐོག་ནས་ཅིག་ཡག་ཐག་ཆོད་ཅིག་བྱུང་ཤག་ད་ལོ་ལོ་ནས་ཅིག་ཡག་པོ་ཡོང་ཡག་དང

འབུམ་ལྔ་བཅུ་ང་བརྒྱད་གཅིག་ཆ་ཤས་རེད་ཕྱིས་དུ་བ་ལ་ནི། ཕི་གིའི་ཉམས་གསོ་རེད་ད་གཅིག་བཟོ་བཅོས་བཏང་སྟངས་རེད་ནི་མི་གི་ཐང། Parking Lot། བཟོ་དགོས་ཀྱི་ཡོད་རེད་དེ་འདྲའི་ཐོག་ནས་བྱས་ནས་ཀྲོར་གཅིག་དང་ཚ་གཅིག་ཕྱིན་སོང་ལ་འོ་ད་འདི་ལེགས་གྲུབ་རེད་ད། ཉིས་སྟོང་བཅོ་ལྔ་ཉིས་སྟོང་བཅུ་དྲུག་ནས་བཟུང་སྟེ་ད་འདི་ད་ད། ཡག་པོ་གཅིག་ཆགས་བསྡད་ཡོད་དེ་ད་གཅིག་ག་ཟེར་དགོས་རེད་ད་ལྟའི་ཆར་ལ་མི་མང་ཚོ་ལ་ཡག་གཅིག་ཕན་ཐོགས་ཡག་དང། ཨ་ནི་དུ་བ་ནི་ཅིག་བོད་གཞུང་གི་སྐུ་མགྲོན་དང་ཨ་ནི་ཅིག་ཅིག་ག་ཟེར་དགོས་རེད་ད་དུ་བ་ཕེབས་མཁན་འདི་ཚོ་ཚང་མ་བཞུགས་ས་ཡི་ཕན་ཐོགས་བྱས་ཨ་ནི་འདི་སྟབས་བདེ་པོ་འདྲ་ཅིག་རེད་སོང་ཨོ་འདི་ཆ་ཤས་ཅིག་འདུག་ད་ད་འདི་ཞོག་དུ་བ་ལ་རིག་གཞུང་གཅེས་འཛིན་བྱེད་མཁན་འདི་གི་དེ་ལ་ང་ཅི་ད་ནི་ཅིག་ཅིག་ཟློས་གར་འཁྲབ་མཁན་རེད་འདི་གི་དེ་ལ་ཅིག་དགའ་མོས་ཞེ་དྲག་ཡོད་ཨ་ནི་ད་ང་ཚོས་ཏི་པ་རེད་འདི་ཚོ་ནི་མི་གི་སྤྱི་ཡོངས་ཀྱི་ཐོག་ནས་ཨ་ནེ་ཕི་གི་མཐུན་རྐྱེན་རེད་གང་ཅིའི་ཐོག་ལ་ཡག་པོ་ཞེ་པོ་ཅིག་ཡོད་དེ་རེད་ཡིན་ནའི་ང་ཚོ་ཨི་ཏྲ་ལི་ལུང་པ་ལ་བསྡད་ལ་ལོ་གཅིག་མི་གི་ཐང་སྟོང་གླུ་གར་ཚོགས་པ་འདུག་ལ་འོ་འདི་མ་གཅིག་ཕེབས་ཨ་ཁོ་རང་ཚོ་ལ་དཀའ་ངལ་འདུག་ཨ་ནི་ཕོ་གསར་མོ་གསར་གཅིག་ཏི་པ་ནང་ལ་ད་དིང་སང་ནི་ཚུད་གི་ཡོག་མ་རེད་དིང་སང་ནི་མ་རེད་མི་རག་གི་ཡོག་མ་རེད་སྔོན་མ་དུ་བ་ལ། སྨོད་ཚུལ་བ་དེ་འདྲའི་མང་པོ་ཅིག་ལྷག་བསྡད་འདུག་ག་འོ་དེ་ལ་ཐང་སྟོང་གླུ་གར་ཚོགས་པའི་གི་ཨན་དེ་གི་ཡང་ཟློས་གར་དང་རོལ་དབྱངས་རེད་དེ་ཚོ་གཅིག་ངག་རྒྱུན་གི་སྲོལ་རྒྱུན་གི་ཟློས་གར་ཅིག་ཚོགས་བསྡད་ཤག་ཨན་དེ་ཁོང་ཚོའི་གི་བུ་མོ་ཉལ་ཁང་དེ་གི་དེ་དུ་བ་སྐྱབས་འཇུག་ཞུས་ནས་ཇ་པ་ནི་ནས་གཅིག་གི་དུ་བ་རོགས་པ་རག་སོང་ད་བུ་ཉལ་ཁང་རག་གི་མི་འདུག་བཟོ་དགོས་བྱུང་ན་དཔེ་དཀའ་ལས་འདུག་ཨན་དེ་ག་ནང་བཞིན་པ། ཆར་ཞོད་དང་དེ་འདྲའི་ཁ་ཐུག་ལ་ཟློས་གར་སྦྱང་ས་རེད་ཨ་ནི་ཕྲུ་གུ Dining Hall རེད་དེ་ཚོ་དཀའ་ངལ་འདུག་ས་ཡང་དེ་དཀའ་ངལ་དེ་ལས་སླ་བོ་ཅིག་སེལ་ཐུབ་སོང་དེ་ནི་ཁོ་ཚོས Boys Hostel ཅིག་བརྒྱབ་ཡིན་དེའི་ནང་ལ་ཐོག་ཁ་དེ་ལ Room ཁ་ཤས་ཅིག་བཟོས་འོག་དེ་ལ་ཚོམས་ཆེན་ཅིག་བྱས་ཚོམས་ཆེན་དང Kitchen བྱས་ཚོམས་ཆེན་དེའི་ཁོ་རང་ཚོ་ཟློས་གར་སྦྱང་ས་རེད་ད་ག་ནང་བཞིན་པ་ཨ་ནི། གསོལ་ཚིགས་མཆོད་ས་རེད་དེ་འདྲས་བྱས་ནས་འདི་ཕན་ཐོགས་བྱུང་ད་ཕྱིས་སུ་བ་ལ་མིན། སློབ་ཕྲུག་ཅིག་ཞུགས་མཁན་མེད་ཙང་མཁོ་འདུག་ཟེར་བྱས་ནས་ལྷག་སོང་མ་གཏོགས་གཞན། ལོ་ལྔ་དྲུག་རིང་སྒང་ལ་འདི་ཡང་ཅིག་ཕན་ཐོགས་འདྲ་བྱས་ཨའུ་ཙི་ཅིག་བྱུང་སོང་ལགས་འོང་ལགས་འོང།

ལགས་ལགས་སོ། དེ་ནས་བཀྲ་ཤིས་དབང་ཕྱུག་ལགས་ད་དེ་སྔའི་ང་ཚོའི Project རྒྱ་ཆེ་བ་གོ། ང་རེ་གི་དེ་མཉམ་ཞུགས་བྱས་ད་གཙོ་གཙོ་ང་ཚོ Eco Himal Switzerland གི་འགན་འཁུར་གི་ཡོག་རེད། ད་དེ་སྔ་ལོ་རེར་ཐེངས་མ་གཉིས་ཙམ་འགྲོ་གི་རེད་ལ་དྭགས་ལ་ང་ཚོས་སློབ་གྲྭ་ཆེན་པོ་ཞུ་ཅིག་ཡོད་རེད་ད་དེ Hostel། རྒྱ་ཆེན་པོ་རེད་དེ་ནས་སློབ་གྲྭ་རྒྱ་ཆེན་པོ་རེད། ད་དེ་ལོ་ལོ་ལ་ང་ཚོ་ཀྲོར་གཉིས་གསུམ་གི་འགྲོ་སོང་གཅིག་པོ་འགྲོ་གི་ཡོད་རེད། འདི་ང་ལོ་རེ་རེ་ལོ་སྐྱབས་མགོན་རིན་པོ་ཆེ་རང་གི་བཀའ་ཕེབས་ནས་ད་ཁྱེད་རང་ཚོ་རོགས་པ་བྱེད་ཐུབ་ས་ལ་ཨ་ནི་འདི་གའི་དེ་རྩིས་ཁྲ་རེ་འདི་གའི་དེ་ཞིབ་འཇུག་བྱེད་ཐུབ་པ་ཅིག་བྱེད་ཤོག་གསུངས་པ་རེད། ད་ཆ་ད་དེ་བྱེད་དུས་ང་ལོ་རེ་ཐེངས་མ་གཉིས་བྱས་འགྲོ་མི་གི་རྩིས་ཁྲ་དེ་ཚོ་བལྟ་ཅིག་འདི་སློབ་གྲྭ་ཆེན་པོ་རེད་ལ་ད་འདི་ལོ་ད་ང་ཚོ་ཉི་ཤུ་ཙམ་འགྲོ་གི་འདུག་ཨ་ནི་འདི་དཔེ་མི་སྲིད་གི་གྲུབ་འབྲས་ཆེན་པོ་ཅིག་བརྩི་གི་ཡོད་སློབ་གྲྭ་ཡག་པོ་ཞུ་ཅིག་ཡོད་རེད་མཐུན་རྐྱེན་དཔེ་མི་སྲིད་བཟང་པོ་རེད་ད་ག་ནང་བཞིན་པ་ད་བལ་ཡུལ་དུ་བ་འགྲོ་དུས་སྒང་ལ་བལ་ཡུལ་ལ་ངས་ད་ཅིག་ས་མཚམས་ཁག་རེད་འདི་ཚོའི་གི་སྤུ་གུ་འདི་ཚོ་ལ་ཉམས་ཞིབ་བྱེད་ཡག་གི་ག་ཟེར་ར་ཏོག་ཙམ་རོགས་པ་འདྲ་ཅིག་ཐུབ་ན་དྲན་སོང་འདི་ག་རེ་ཟེར་ན་ང་འདི་སྔོན་དེ་ལ་ཡང་ཞོགས་དེ་ལ་བི་གི། ཕྱི་རྒྱལ་གྱི Legal གྱི་ཐོག་ནས་གསོས་ཕྲུག་ཉར་མཁན་གྱི་ཚོགས་པ་ཆེན་པོ་ཞུ་ཅིག་ཡོད་རེད་དེའི་གི་ང་ཡང་ཅིག་ཟླ་བ་དྲུག་ཙམ་རིང་སྒང་ལ་ཁོང་ཚོའི་གི Counselor ཅིག་བྱས་ནས་ཁོང་ཚོའི་གི་ཡང་ཅིག Sri Lanka བྱས Nepal བྱས་ཨ་ནི Russia འདི་གསུམ་གི་ཨ་ནི་སྤུ་གུ་གསོས་ཕྲུག་ཉར་ཕྱོགས་སྐོར་དེ་བ་ལ་ཨ་ནི་ཡིག་ཆ་བཟོ་ཡག་རེད་དེ་གི་དེ་ཨ་ནི་ཉམས་ཞིབ་ཅིག་བྱེད་ཤོག་བྱས་ནས་ང་ལས་ཀ་ཅིག་སྤྲད་དེའི་ཁ་ཐུག་ལ་ང་བལ་ཡུལ་ལ་ལྟ་སྐོར་ཅིག་འགྲོ་བ་ཡིན་པ་ཨ་ནི་བལ་ཡུལ་ལ་ཨ་ནི་སྤུ་གུ་འདི་གའི་དེ་གནས་སྟངས་ཅིག་སྐྱོ་པོ་ཞུ་ཅིག་མཐོང་དེའི་ཁ་ཐུག་དེ་ལ་ཨ་ནི། ག་ཟེར་ར་དེ་འདྲའི་གི་སྤུ་གུ་ཉར་བསྡད་མཁན་གི་ཚོགས་པ་ཅིག་ཐུག་དེའི་ཨ་ནི་ཅི་གནས་སྟངས་དེ་ཚོ་ཅིག་མཐོང་ནས་སྐྱོ་པོ་ཞུ་ཅིག་ཆགས་དུས་སྒང་ལ་འདི་སྤུ་གུ་འདི་མང་ཆེ་བ་ས་མཚམས་ཁག་ནས་ད་ཡོལ་མོ་འདུག་ཤར་པ་འདུག་དོལ་པོ་འདུག་ཨ་ནི་ད་ག་རེ་རོང་པའི་གི་སྤུ་གུ་བི་གི་ས་བྲག་སྒང་ལ་གཡུགས་བཞག་ཀྱོག་འདུག་ད་ག་ནང་བཞིན་པ་སློབ་གྲྭའི་གི། བུ་མོ་ཨ་ནི་བི་གི་སྤུ་གུ་ཆགས་ནས་ཨ་ནི་བི་གི་ནང་ལ་ཁྱེར་མ་ནུས་བྱས་ནས་བི་གི་སྨན་ཁང་ནང་ལ་བཞག་སྐྱོ་འདུག་དེ་འདྲའི་ཚང་མ་ཅིག་ཉར་ཚགས་བྱེད་ས་ཅིག་འདུག་འདི་ང་ཚོས་རྒྱ་སྐྱེད་བྱས་ནས་ང་རང་རང་འགྲོ་ས་ཆ་ཉོས་དེ་ཁང་པ་བརྒྱབ་བྱས་ད་ལྟ་སློབ་གྲྭ་རྒྱ་ཆེན་པོ་ཞུ་ཆགས་བསྡད་ཡོད་རེད་ལགས་འོང་ད་འདི་ལོ་རེ་རེ་ལ་བི་གི་ང་ཚོ་འགྲོ་སོང་ཆེན་པོ་རེད་ད་འདི་གཙོ་གཙོ་དེ་ང་ལྟ་རྟོག་བྱེད་ཡ་ཅིག་མ་གཏོགས་འགན་དེ་ང་ཚོ་ཚོགས་པ་རང་གིས་འཁུར་གི་ཡོད་རེད་ད་འདི

མི་གི་དེ་གི་དེ་ཅིག་འགོ་ནས་མཇུག་བར་དུ་ཁང་པ་རྒྱབ་ཕྱོགས་རེད་དེ་གི་དེ་ང་རང་གིས་བདག་གཅེས་བྱེད་ཀྱི་ཡོད་ད་ད་འདྲ་ཕྱིས་དེ་ལ་ཁོ་ན་ཚོ་བྱེད་བཅོས་ད་ང་ཡ་ལོ་ཡ་ལས་དེ་དེ་དུས་གང་ལ་ཕྲན་བུ་དཀའ་ངལ་ཡོད་དུས་གང་ལ་ང་རང་ཚོ་བོད་པའི་སྤྱི་ཚོགས་དང་འབྲེལ་བའི་གི་ལས་ཀ་དེ་དང་ལ་དྭགས་བསླབ་གྲྭ་དེ་མ་གཏོགས་དམིགས་བསལ་གི་ངས་གི

མི་ཕར་ཕྱོགས་ཕྱི་རྒྱལ་ཁོ་རང་ཚོས་ཉམས་ཞིབ་བྱེད་མཁན་ཅིག་ཡིན་ན་ང་ཚོས་གཞིས་ཆགས་ཁག་རེད་དགོན་སྡེ་ཁག་རེད་ག་པར་ཕྱིན་པ་ཡིན་ནའི་དཀའ་ངལ་རང་རེད་དཀའ་ངལ་གོ་ཞུས་པ་ལ་ང་ཚོས་གི་ཞུ་རྐྱང་བྱེད་ཀྱི་ཡོད་རེད་ཁོ་རང་ཚོས་གི་རྔམ་གྱི་མེད་བ་དཀའ་ངལ་དེ་གི་དེ་དཀའ་ངལ་ཡིན་པ་ཅིག་དང་ཨ་ནི་ཅིག་སྐྱག་རྫུན་མ་ཡིན་པ་དངོས་མཐོང་ལ་ཚར་གཅིག་ཡོང་གི་ཡོད་རེད་དེ་བྱེད་དུས་གང་ལ་ཕྲན་བུ་ཅིག་ཞུ་གཏུག་བྱེད་ཡ་དང་དཀའ་ངལ་ཞུ་དུས་གང་ལ་ཡིད་ཆེས་ཡོང་ཡ་དེ་ཡག་པོ་རེད་ད་དེང་སང་དུས་ལ་དེ་འདྲའི་རོབ་ཙམ་བཤད་ས་ཡོད་མ་རེད་ད་དཔེར་ན་མི་ཚང་ཅིག་ལ་སྤུ་གུ་ཅིག་འདུག་དཀའ་ངལ་ཞེ་པོ་ཅིག་འཕྲད་ཤག་ཟེར་ལབ་ན་ཡིད་ཆེས་གི་མ་རེད་ག་རེ་ཟེར་ན་ང་ཚོའི་དྲ་རྒྱའི་ནང་ལ་ཅིག་གཟིགས་ད་དྲ་རྒྱའི་ནང་ལ་ཨ་ནི་བོད་པ་ཚོའི་གི་ན་བཟའ་མཆོད་སྟངས་དེ་གི་དེ་རི་གོས་ཆེན་གོན་ནས་དེ་ནི་དཔེ་གཅིག་ལ་ཅིག་གཟིགས་ཨ་ཆང་ས་ཅིག་རྒྱབ་པ་ཡིན་ནའི་དེ་ནི

ང་ཚོས་ཀྱང་ཞུ་ནུས་ཀྱི་ཡོད་མ་རེད་ལ་ཁོ་རང་ཚོ་ལ་ཞུས་པ་ཡིན་ནའི་ལ་དྭགས་ཡག་ས་ཆགས་མི་འདུག་བ་དཀའ་ལས་ཁག་ཏུ་ཕྱིན་ཡོད་རེད་སོང་དུས་གང་ལ་ང་ཚོས Project ཆེན་པོ་དེ་གི་དེ་མི་མང་ལ་ནམ་ཡང་ལབ་ཀྱི་ཡོད་མ་རེད་དཔེ་ཆ་བཞག་པ་ཡིན་ན་ངས་ད་ཐོས་ཡོང་རྒྱུ་ལ་ང་ཚོ་རྒན་གསོ་ཁང་དེ་ལ་མི་སུ་གཅིག་ལ་མི་སྒེར་ལ་ང་ཚོས་པེ་ཤག་སློང་དགོས་ཀྱི་ཡོད་མ་རེད། ང་ཚོ་ཚོགས་པ་རང་གི་ཅིག་ཡོད་རེད། དེ Foundation ཅིག་ཡོད་རེད། Foundation དེ་ངའི་མིང་དང་བཟའ་ཚང་དེ་གཉིས་ཀྱི་མིང་རེད། ད་བཟའ་ཚང་དེ་གཉིས་ཀྱིས་མ་རྩ་མ་བཞག་ན Foundation བཙུགས་ཆོག་གི་མ་རེད Italy ལ། བྱས་ཙང་ཁོ་རང་གཉིས་ཀྱི་སོང་དུས་གང་ལ་འགན་ཁོ་རང་གཉིས་རེད། ཡར་རྒྱུག་མར་རྒྱུག་བྱེད་དགོས་ཡག་དང་འཆར་གཞི་བཏིང་དགོས་ཡག་དང་དགོངས་འཆར་ཕུལ་དགོས་ཡག་དང་དེ་གི་དེ་ང་རེད། ནི་དེ་མིན་གྱི་ཅིག་བསླབ་གྲྭ་རེད་འདི་གི་འདི། Ecohimal Switzerland རང་གི Project ཐོག་ནས་འགྲོ་དུས་གང་ལ་ཚོགས་པ་ཚོགས་པ་ཚོགས་པའི་གི་ཞུ་ཡག་དང། Swiss གཞུང་ལ་ཨ་ནི་ཅིག་སྐྱབས་འཇུག་ཞུ་ཡག་དང། ཨ་ནི Swiss གི་མངའ་སྡེ་རེད་ཨ་ནི་གྲོང་སྡེ་ཁག་ལ་ཡག་ཨ་ནི་གནས་ཚུལ་འདི་གི་འདི་ཞུས་ནི་མ་གཏོགས་ས་ལ་མི་སྒེར་ལ་ད་དེང་སང

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང། གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་གསན་རོགས་གནང། བལ་ཡུལ་གྱིས་ཐའེ་ཝན་དང་བོད་སྐོར་གྱི་གནས་ཚུལ་ཕྲན་བུ་བཀོད་ཀྱང་རྒྱ་ནག་གིས་འཕྲལ་དུ་བལ་ཡུལ་ལ་སྐྱོན་བརྗོད་བྱེད་ཀྱི་ཡོད་ལུགས་གསར་འགོད་པས་བརྗོད་འདུག། གལ་སྲིད་བལ་ཡུལ་གྱིས་ཐེ་ཝན་དང་བོད་སྐོར་གྱི་གནས་ཚུལ་ཕྲན་བུ་བཀོད་ཀྱང་རྒྱ་ནག་གིས་འཕྲལ་དུ་བལ་ཡུལ་ལ་སྐྱོན་བརྗོད་བྱེད་ཀྱི་ཡོད་ལུགས། Kathmandu Post ཞེས་པའི་བལ་ཡུལ་གྱི་ཚགས་ཤོག་དེའི་རྩོམ་སྒྲིག་པ Biswas Baral ལགས་ཀྱིས་དཔྱད་བརྗོད་རྩོམ་ཡིག་ཞིག་ཕྱི་ཚེས་ཉི་ཤུ་རྩ་ལྔ་ཉིན་སྤེལ་འདུག་ཡང་གནས་ཚུལ་གཞན་ཞིག་ནང་བོད་ཀྱི་མངའ་རིས་ཕྱོགས་སུ་ཧ་ལམ་ལོ་ངོ་ཁྲི་བཞི་ལྷག་ཙམ་གྱི་སྔོན་དུ་མཚོ་བོད་ས་མཐོར་མིའི་རིགས་འཚོ་སྡོད་བྱེད་ཀྱི་ཡོད་པ་ར་སྤྲོད་ཐུབ་ཡོད་པ་བཤད་བཞག་རྒྱ་ནག་གི་ཀྲུང་དབྱང་རླུང་འཕྲིན་བརྙན་འཕྲིན་གྱི་སྤྱི་ཁྱབ་ལས་ཁུངས་ཀྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་རྒྱལ་ནང་གི་གནའ་རྫས་རྟོག་ཞིབ་ཀྱི་སྐོར་གྱི་གསར་འགྱུར་ཆེ་གྲས་བཅུ་ཁྱབ་བསྒྲགས་བྱས་པའི་ནང། མངའ་རིས་ས་ཁུལ་དགེ་རྒྱས་རྫོང་གི་མེ་ལོང་སྟག་ཕུག་ཚུད་ཡོད་འདུག་ཡང་གནས་ཚུལ་གཞན་ཞིག་ནང། རྒྱ་ནག་གི་རྒྱལ་ས་པེ་ཅིང་དུ་འདི་ལོ་ཕྱི་ཟླ་བཅུ་གཉིས་པའི་ནང། ལོ་རྒྱུས་ཀྱི་ཐོག་ལ་བྱུང་མྱོང་མེད་པའི་གྲང་ངར་ཆེ་བའི་གནམ་གཤིས་བཏོན་འདུག་གནམ་གཤིས་གྲང་ངར་དེས་རྒྱ་ནག་གི་ཞིང་ཆེན་ཁག་ནང་ཤུགས་རྐྱེན་ཆེན་པོ་ཐེབས་ཡོད་པ་དང། ཧའེ་ནན་ཞིང་ཆེན་དུ་ཚ་གློག་འབར་སའི་སྐོལ་སྣོད་ཁག་གས་པ་སོགས་བྱུང་བར་བརྟེན། སློབ་གྲྭ་ཁག་སྒོ་བརྒྱབ་པ་དང་འགྲིམ་འགྲུལ་ཆད་པ་སོགས་ཀྱི་དཀའ་ངལ་མང་པོ་ཞིག་འཕྲད་ཡོད་པའི་སྐོར་གནས་ཚུལ་ནང་འཁོད་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ལྷུན་གྲུབ་ཚེ་རིང་ལགས་དང་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་གུས་པ་ཚང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།